ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ་ང་གཅིག་རབ་གནས་ཤིང་འབྲུག་ལོའི་བོད་ཟླ་དང་པོའི་ཚེས་བཅུ་དྲུག་དང། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་ལྔ་རེས་གཟའ་ཉི་མའི་དགོང་དྲོའི་ལས་རིམ་བཀོད་སྒྲིག་གནང་མཁན་དབྱངས་སྒྲོན་ལགས་དང་ལས་རིམ་ངོ་སྤྲོད་དང་གསར་འགྱུར་སྙན་སྒྲོན་ཞུ་མཁན་ཚེ་དབང་དངོས་གྲུབ་ལགས་དང་འཇོམས་ལྷ་མོ་བཅས་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ལེ་ཚན་ཁག་གཤམ་ལ་རིམ་པས་ངོ་སྤྲོད་ཞུ་གི་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་ལྟེ་གནས་སྦེལ་ཇམ་གྱི་རྒྱལ་ས Brussels ནང་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་ཁམས་སྡེ་དགེའི་ནང་ལ་ཆུ་མཛོད་གསར་རྒྱག་གི་ལས་གཞིར་ཞི་བའི་ངོ་རྒོལ་བྱེད་མཁན་བོད་མིའི་ཐོག་རྒྱ་ནག་གཞུང་གིས་དྲག་གནོན་བྱས་ཏེ་བོད་མི་ཆིག་སྟོང་ལྷག་བཀག་སྐྱིལ་བྱས་པར་སྐྱོན་བརྗོད་ཀྱི་གསར་འགོད་བསྒྲགས་གཏམ་ཞིག་དེ་རིང་ཚོགས་ཆེན་གྱི་ཉིན་མཐའ་མའི་ཉིན་སྤེལ་ཡོད་པ་སོགས་དེ་རིང་གི་གལ་ཆེ་གསར་འགྱུར་ཁག་སྙན་སྒྲོན་ཞུ་རྒྱུ་དང། དེ་ནས་རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང་ལ་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུ་དེ་མཚམས་འཇོག་བྱེད་དགོས་ཡོད་ཅེས། ཨ་མི་རི་ཀའི་གྲོང་ཁྱེར་ནེའུ་ཡོག་ཏུ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་དང། ཡང་བདག་ཅག་གི་སྟོན་པས་མཉན་ཡོད་དུ་མུ་སྟེགས་ཀྱི་སྟོན་པ་དྲུག་རྩོད་པ་དང་རྫུ་འཕྲུལ་བཅས་འགྲན་ནས་ཕམ་པར་མཛད་པ་བཞིན་རྗེ་ཙོང་ཁ་པ་མཆོག་ནས་སྟོན་པའི་རྗེས་དྲན་སླད་ལྷ་ལྡན་སྨོན་ལམ་ཆེན་མོ་དེ་བཞིན་སྲོལ་བཏོད་གནང་མཛད་པ། གནས་བརྟན་རིན་པོ་ཆེ་མཆོག་ནས་འགྲེལ་བརྗོད་གནང་ཡོད་པའི་སྐོར་གནས་ཚུལ་བཏང་འབྱོར་བྱུང་བ་ཞིག་སྙན་སྒྲོན་ཞུ་རྒྱུ་དང། མཇུག་ཏུ་ན་གཞོན་དང་སློབ་ཕྲུག་གི་ལས་རིམ་བཅས་གསར་འགྱུར་དང་ལས་རིམ་གཞན་ཁག་གི་རྗེས་སུ་རིམ་པས་གསན་གནང་གི་རེད། ཡུ་རོབ་མཉམ་འབྲེལ་མཐུན་ཚོགས་ཀྱི་བསྟི་གནས། སྦེལ་ཇམ་གྱི་རྒྱལ་ས Brussels ནང་སྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་ཁམས་སྡེ་དགེའི་ནང་ལ་ཆུ་མཛོད་གསར་རྒྱག་གི་ལས་གཞིར་ཞི་བའི་ངོ་རྒོལ་བྱེད་མཁན་བོད་མིའི་ཐོག་རྒྱ་ནག་གཞུང་གིས་དྲག་གནོན་བྱས་ཏེ་བོད་མི་ཆིག་སྟོང་ལྷག་བཀག་སྐྱིལ་བྱས་པར་སྐྱོན་བརྗོད་ཀྱི་གསར་འགོད་བསྒྲགས་གཏམ་ཞིག་དེ་རིང་ཚོགས་ཆེན་གྱི་ཉིན་མཐའ་མའི་ཉིན་སྤེལ་གནང་འདུག་དེ་ཡང་ལྷན་ཚོགས་ཐོག་མཉམ་ཞུགས་གནང་མཁན་བོད་མིའི་དབུ་ཁྲིད་དང་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་མི་རྣམས་ཀྱིས། རྒྱ་ནག་གིས་བོད་ཤར་ཕྱོགས་ཁམས་སྡེ་དགེ་ཁུལ་ཆུ་མཛོད་གསར་རྒྱག་ཆེད་དགོན་ཁག་མང་པོ་དང་ཁུལ་དེར་གནས་སྡོད་བྱེད་མཁན་བོད་མི་མང་པོ་ཞིག་གིས་གནས་སྤོ་བྱ་དགོས་པའི་བཙན་བཀར་ཞི་བའི་ངོ་རྒོལ་བྱེད་མཁན་བོད་མི་མང་པོ་ཞིག་འཛིན་བཟུང་བཀག་ཉར་དང་ཁོང་ཚོའི་ཐོག་དྲག་གནོན་ཤུགས་ཆེ་བྱས་པར་བློ་འཚབ་གནང་བཞག་ཆུ་མཛོད་གསར་རྒྱག་གི་ལས་གཞི་དེས་བོད་མི་ཉིས་སྟོང་ཙམ་གནས་སྤོ་བྱ་དགོས་པ་དང་དུས་རབས་བཅུ་གསུམ་པའི་ནང་བཞེངས་པའི་དགོན་སྡེ་ཁག་ཅིག་གཏོར་བཤིག་གཏོང་དགོས་པ་ཆགས་ཀྱི་ཡོད་པར་སོང་དགེ་འདུན་པ་ཐེ་བའི་བོད་མི་ཚོས་ཞི་བའི་ངོ་རྒོལ་བྱས་པར་རྒྱ་ནག་གི་ཉེན་རྟོག་པ་དང་དམག་མིས་དྲག་གནོན་ཚབས་ཆེ་བྱས་པ་བརྙན་པར་ཐོག་མཐོང་རྒྱུ་ཡོད་པ་གསུངས་འདུག་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ཞི་བའི་ངོ་རྒོལ་བྱེད་མཁན་བོད་མིའི་ཐོག་ཚད་ལས་བརྒལ་བའི་དྲག་གནོན་བྱས་པ་དེ་ནི་ནག་ཉེས་ཧ་ཅང་ཆེན་པོ་ཞིག་ཡིན་པ་གསུངས་པའི་ཐོག་རྒྱ་ནག་གཞུང་གིས་བོད་མིའི་ཐོབ་ཐང་ལ་བརྩི་མེད་རྡོག་རོལ་གཏོང་བཞིན་ཡོད་པ་དང་རྒྱ་ནག་གཞུང་གིས་རང་ཉིད་ཀྱི་ལྟ་བ་ལངས་ཕྱོགས་དེ་འགྲོ་བ་མིའི་ཐོབ་ཐང་ལས་གལ་འགངས་ཆེ་བར་བརྩི་གི་ཡོད་པ་རེད། ཞི་བའི་ངོ་རྒོལ་བྱེད་མཁན་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པ་དང། བོད་མིའི་རང་དབང་དང་མངོན་འདོད་ལ་བརྩི་སྲུང་བྱེད་དགོས་པ་དེ་ལ་རྒྱལ་སྤྱིའི་ངོས་ནས་བོད་མིའི་དཀའ་སྡུག་ལ་གསན་དགོས་པ་དང། རྒྱ་ནག་གཞུང་གིས་བོད་ནང་ལ་ཁྲིམས་འགལ་གྱི་བྱ་སྤྱོད་ལག་བསྟར་བྱེད་བཞིན་པར་ངོ་རྒོལ་གནང་དགོས་པ་རེད་ཅེས་གསུངས། ཤར་པེ་རུ་སིལ་ནང་བསྐོང་ཚོགས་གནང་བའི་རྒྱལ་སྤྱིའི་བོད་དོན་རྒྱབ་སྐྱོར་ཚོགས་པའི་ཚོགས་ཆེན་ཐེངས་དགུ་པའི་ཐོག་བོད་མིའི་དབུ་ཁྲིད་དང་སྐུ་ཚབ་བརྒྱ་དང་བདུན་ཅུ་ཙམ་དང་རྒྱལ་ཁབ་བཞི་བཅུ་ཞེ་གཉིས་ནས་བོད་དོན་རྒྱབ་སྐྱོར་ཚོགས་པའི་སྐུ་ཚབ་ཕེབས་ཡོད་པ་རེད། ཐེངས་རྗེས་མའི་ལས་རིམ་ཐོག་ཚོགས་ཆེན་གྱི་ཉིན་མཐའ་མའི་གནས་ཚུལ་ཞིབ་ཕྲ་ཞིག་སྙན་སྒྲོན་ཞུ་གི་ཡིན། དབོན་པོ་སྟོད་ཁུལ་གྱི་དགེ་འདུན་པ་དང་མང་ཚོགས་འཛིན་བཟུང་བྱས་པ་ཁག་ལ་དྲི་རྩད་བྱེད་འགོ་བཙུགས་ཡོད་པ་དང་དྲི་རྩད་བྱེད་སྐབས་ཉེས་རྡུང་བཏང་སྟེ་སྨན་ཁང་ལ་བསྐྱལ་དགོས་པའི་གནས་ཚུལ་ཡང་བྱུང་འདུག། འཇུ་བཟུང་བྱས་པའི་མི་ཁག་ཅིག་དབོན་པོ་སྟོད་ཀྱི་ཉེན་རྟོག་ལས་ཁུངས་སུ་བཅུག་པ་དང་མི་མང་ཆེ་བ་སྡེ་དགེ་རྫོང་གི་བཙོན་ཁང་རྙིང་པ་ཞིག་ལ་བཅུག་ཡོད་འདུག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་ཤེས་རྟོགས་བྱུང་བར་གཞིགས་ན། བོད་མི་བཀག་ཉར་བྱེད་སར་ཆུ་ཁོལ་སྟེར་བ་ལས་ཟ་མ་སྟེར་གྱི་མེད་པ་དང། འཛིན་བཅུག་བྱས་ཏེ་ཉིན་གཉིས་རིང་ཟ་མ་མེད་པར་དྲན་མེད་དུ་བརྒྱལ་བ་ཡང་བྱུང་འདུག་ལ། ད་ལྟ་དགུན་དུས་གནམ་གཤིས་གྲང་བའི་དུས་ཚོད་ཡིན་པས་བཙོན་ཁང་ནང་ཧ་ཅང་གྲང་མོ་ཡོད་འདུག། དེ་མིན་ཡང་མི་རེ་རེ་བཞིན་དྲི་རྩད་ནན་པོ་བྱེད་ཀྱི་ཡོད་པ་དང་གལ་སྲིད་དྲི་བར་ལན་འདེབས་མ་བྱས་པ་ཡིན་ཚེ་འགྲམ་ལྕག་གཞུས་པ་དང་ཡང་ན་ཉེས་རྡུང་དྲག་པོ་བཏང་བའི་གནས་ཚུལ་བྱུང་ཡོད་པས་དྲི་རྩད་བྱས་པའི་མི་ཧ་ལམ་ཚང་མར་ཉེས་རྡུང་ཕོག་ཡོད་པ་དང་ཕྱི་ཚེས་ཉི་ཤུ་བཞི་ཉིན་སྨན་ཁང་ལ་བསྐྱལ་བའི་དབོན་སྟོད་དགོན་པའི་དགེ་འདུན་པ་ཞིག་ལ་ཉེས་རྡུང་བཏང་ནས་སྐད་ཆ་ཡང་བཤད་མི་ཐུབ་པ་དང་སྒལ་པར་སྨུག་ཐིག་གིས་ཁེངས་ཡོད་འདུག། བོད་མི་དོ་དམ་བཀག་ཉར་བྱེད་སའི་དབོན་སྟོད་ཁུལ་དུ་ཕྱི་ཕྱོགས་ནས་ཆེད་མངགས་བཏང་བའི་ཉེན་རྟོག་པ་ཧ་ཅང་མང་པོ་སླེབས་ཡོད་པ་དང། ཕྱི་ནས་ཡོང་བའི་ཉེན་རྟོག་རུ་ཁག་རེ་རེས་གྲོང་ཚོ་རེ་རེའི་ནང་ལྟ་སྲུང་གི་འགན་འཁུར་བླངས་ཏེ་དྲག་གནོན་བྱེད་བཞིན་ཡོད་པ་དང། ཡང་དབོན་པོ་སྟོད་དང་ཡེ་ན་དགོན་ཁུལ་དུ་ཏོག་དབྱིབས་འགོས་ནད་ཁྱབ་གདལ་ཕྱིན་པའི་སྐབས་བཀག་སྡོམ་བྱས་པ་བཞིན་མི་སུ་ཞིག་ཀྱང་ཁང་པའི་ཕྱི་ལ་ཐོན་མི་ཆོག་པ་བཟོས་འདུག་རིང་མིན་བོད་མི་རང་དབང་སྒེར་ལངས་ཀྱི་གསུམ་བཅུའི་དུས་དྲན་དང་ཉིས་སྟོང་བརྒྱད་ལོའི་ཟླ་བ་གསུམ་པའི་ཚེས་བཅུ་བཞི་ཉིན། རྒྱལ་ས་ལྷ་སར་ཞི་བའི་ངོ་རྒོལ་གྱི་ལས་འགུལ་སྤེལ་བའི་དུས་ཚིགས་ཚེས་ལ་ཉེ་བའི་སྟེང། ཉེན་རྟོག་པས་འཛིན་བཟུང་བྱས་པའི་དགེ་འདུན་པར་དྲི་རྩད་བྱེད་སྐབས་དྲག་སྤྱོད་པ་ཟེར་མིང་བཏགས་ནས་ཁོང་ཚོས་གསུམ་གཅིག་བཞི་ཟེར་བའི་དྲག་ཟིང་སློང་རྩིས་བྱེད་ཀྱི་ཡོད་ཚུལ་སྙད་འདོགས་བྱས་འདུག་དོན་དངོས་ཐོག་དམིགས་བསལ་སྦྱོང་བརྡར་སྤྲད་པའི་ཉེན་རྟོག་དམག་མི་སླེབས་པ་དང། དོན་དངོས་ཐོག་དམིགས་བསལ་སྦྱོང་བརྡར་སྤྲད་པའི་ཉེན་རྟོག་དམག་མི་སླེབས་པ་དང་ལམ་སེང་འཛིན་བཟུང་བྱས་པ་མ་ཟད། ད་དུང་དགེ་འདུན་པ་དང་གྲོང་ཚོའི་མང་ཚོགས་འཛིན་བཟུང་བྱེད་སྐབས་ཞུ་བ་འཐེན་མུས་ཉེན་རྟོག་པར་དྲག་པོའི་འཐབ་རྒོལ་གྱི་འཛིང་རེས་བཏང་བ་སོགས་ཀྱི་གནས་ཚུལ་བྱུང་མེད་ན་ཡང་ད་ཆ་ཁོང་ཚོས་དྲག་སྤྱོད་པ་ཟེར་བའི་ཉེས་མིང་འཛུགས་ཀྱི་ཡོད་པ་དེ་ནི་ཞེད་སྣང་སྐྱེ་དགོས་པ་ཞིག་འདུག་ཅེས་གནས་ཚུལ་མཁོ་སྤྲོད་པ་ཞིག་གིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་བརྗོད་བྱུང། གཞན་ཡང་དབོན་སྟོད་ཁུལ་དང་ཡན་ན་དགོན་པ་ཁུལ་གྱི་མི་ཡིན་ཕྱིན་ཁོང་ཚོའི་སྤུན་མཆེད་གཞུང་ཞབས་ལས་བྱེད་ཡིན་ཚེ་ཚང་མར་ཁ་པར་ཐོག་ནས་ཉེན་བརྡ་བཏང་ཡོད་པ་དང་གལ་སྲིད་ཁ་ལ་མ་ཉན་ན་སྒྲིག་གཞིའི་ལམ་ལུགས་བཞིན་གླ་ཕོགས་གཅོག་རྒྱུ་དང་རྒན་ཕོགས་གཅོག་རྒྱུ་ཡིན་པ་སོགས་བརྗོད་འདུག་ཕྱི་ལོ་ཉིས་སྟོང་ཉི་ཤུ་བཞི་ཟླ་བ་གཉིས་པའི་ཚེས་ཉི་ཤུ་གསུམ་ཉིན་བརྡ་འཕྲིན་གྱི་བརྡ་རྟགས་ཕྲན་བུ་ཡོད་རུང་ཚེས་ཉི་ཤུ་བཞི་ཉིན་བརྡ་རྟགས་ཚང་མ་མེད་པ་དང། ཐ་ན་སྨན་ཁང་དུ་བསྐྱལ་བའི་མི་ཚོ་དང་ཕྱི་ཕྱོགས་སུ་འབྲེལ་བ་མེད་པ་བཟོས་པའི་ཐོག་སྨན་བཅོས་ཟིན་པའི་མི་དེ་དག་ཀྱང་སྨན་ཁང་ནས་ལོག་མ་བཅུག་པར་ཉེན་རྟོག་པའི་ལྟ་ཞིབ་འོག་བཞག་ཡོད་པ་རེད་འདུག་སྨན་ཁང་འདི་ཡང་བཀག་ཉར་ཁང་ལྟ་བུ་ཞིག་ཆགས་ཡོད་པ་དང། ཚེས་ཉི་ཤུ་བཞི་ཉིན་མུ་མཐུད་ཉེས་རྡུང་ཕོག་པའི་མི་སྣ་སྨན་ཁང་དུ་འབྱོར་བཞིན་ཡོད་པ་རེད་འདུག།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་གི་གསར་འགྱུར་ཁག་མུ་མཐུད་ནས་གསན་རོགས་གནང། ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གཞུང་ལ་འབོད་སྐུལ་གནང་བཞག། ཁམས་སྡེ་དགེ་དབོན་པོའི་དགོན་གྲོང་མི་མང་ཕོན་ཆེན་པོ་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ། Genevieve Tremblay ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བར་ཕྱི་ཟླ་གཉིས་པའི་ཚེས་ཉེར་གསུམ་གྱི་དགོང་མོ་ཡིག་ཐོག་ནས་ལན་འདེབས་གསལ་བཤད་གནང་བའི་ནང། བོད་མི་འཇུ་བཟུང་དོ་དམ་བྱས་པའི་ཐད་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་པ་དང། ཁེ་ན་ཌའི་གཞུང་གིས་སྡེ་དགེ་དབོན་པོའི་གནས་སྟངས་ཀྱི་ཐད་ལ་ལྟ་ཞིབ་ནན་པོ་གནང་བཞིན་ཡོད་པ་གསུངས་ཤིང། ཁེ་ན་ཌའི་གཞུང་གིས་རྒྱ་ནག་གི་དཔོན་རིགས་ལ་སྨྲ་བརྗོད་རང་དབང་དང་འདུ་འཛོམས་ཀྱི་རང་དབང། བེད་སྤྱོད་བྱེད་མཁན་བོད་མི་དོ་དམ་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པའི་འབོད་སྐུལ་གནང་གི་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསལ་བཤད་གནང་བྱུང། ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱི་ཡིག་ཐོག་ནས་གསལ་བཤད་གནང་བའི་ནང་ད་དུང། ཁེ་ན་ཌའི་གཞུང་གིས་རྒྱ་ནག་ལ་བསམ་ཚུལ་དང་སྨྲ་བརྗོད་ཀྱི་རང་དབང། འདུ་འཛོམས་དང་མཉམ་འབྲེལ་བྱེད་པའི་རང་དབང། ཆོས་དད་རང་དབང་བཅས་ལ་གུས་བརྩི་དང་སྲུང་སྐྱོབ་ཁྱབ་སྤེལ་གཏོང་དགོས་པ་རྟག་ཏུ་འབོད་སྐུལ་གནང་བཞིན་ཡོད་ཅེས་དང། བོད་མིའི་ཆོས་དད་རང་དབང་དང་སྨྲ་བརྗོད་རང་དབང། སྐད་ཡིག་སྲུང་སྐྱོབ་དང་རིག་གཞུང་གི་རང་དབང་ཐེ་བའི་བོད་མིར་གནོད་གཞིའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཀྱི་ཐད་ཐུགས་འཚབ་གཏིང་ཟབ་ཡོད་ཅེས་གསུངས་ཀྱི་འདུག། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང་གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུར་མཚམས་འཇོག་བྱེད་དགོས་ཡོད་ཅེས་ཨ་རི་ནིའུ་ཡོག་ཏུ་ངོ་རྒོལ་གྱི་ལས་འགུལ་ཞིག་སྤེལ་གནང་བའི་སྐོར་ཇོ་ལེབ་ཆོས་འཕེལ་ལགས་ཀྱིས་སྙན་སྒྲོན་གནང་གི་རེད།
ནིའུ་ཡོག་དང་ནིའུ་ཇར་སིའི་ས་གནས་གཞོན་ནུ་ཚོགས་པས་གོ་སྒྲིག་བྱས་ཏེ། ཕྱི་ཟླ་གཉིས་པའི་ཚེས་ཉི་ཤུ་རྩ་བཞིའི་ཉིན་ནིའུ་ཡོག་ཏུ་ཡོད་པའི་རྒྱ་ནག་གཞུང་ཚབ་མདུན་དུ། བོད་མི་ཚོས་ཁམས་སྡེ་དགེའི་ནང། གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུ་མཚམས་འཇོག་བྱེད་དགོས་ཡོད་ཅེས་ངོ་རྒོལ་སྐད་འབོད་བྱས་སོང། ངོ་རྒོལ་ལས་འགུལ་འདི་སྤེལ་དགོས་དོན་སྐོར་དང་འབྲེལ་ནས། ས་གནས་གཞོན་ནུའི་ཚོགས་གཙོ་བསྟན་འཛིན་རྣམ་རྒྱལ་ལགས་སུ་བཅར་འདྲི་ཞུས་པའི་ལན་འདེབས་ཞུས་པའི་ནང།

བོད་ཀྱི་མི་རིགས་དང་བོད་ཀྱི་སྐད་ཡིག་དང་བོད་ཀྱི་རིག་གཞུང་དང་བོད་ཀྱི་སྲོལ་རྒྱུན་གོམས་གཤིས་དེ་ཁོ་ཚོ་གིས་ད། རྒྱ་ནག་གཞུང་གིས་བོད་ཤར་ཕྱོགས་ཁམས་སྡེ་དགེའི་ནང། གློག་འདོན་ཆུ་མཛོད་གསར་རྒྱག་བྱེད་རྒྱུའི་ཆེད་དུ་དེ་གའི་དགོན་པ་དང། གྲོང་ཚོ་ཁག་ཅིག་གནས་སྤོ་བྱེད་དགོས་པའི་བཙན་བཀའ་བཏང་བར། ས་གནས་དེ་གའི་མི་མང་གིས་ངོ་རྒོལ་བྱེད་སྐབས་འཛིན་བཟུང་བྱས་པའི་ཛ་དྲག་གི་གནས་སྟངས་འདི་ལ་གདུང་སེམས་མཉམ་སྐྱེ་བྱེད་རྒྱུའི་ཆེད་དང། རྒྱ་ནག་གཞུང་ལ་ཆུ་མཛོད་གསར་རྒྱག་བྱེད་རྒྱུ་འཕྲལ་དུ་མཚམས་འཇོག་བྱེད་དགོས་ཡོད་ཅེས་བརྗོད་ཀྱི་ཡོད་ཅེས་དང།

ཁམས་སྡེ་དགེའི་ནང་བོད་མི་གྲངས་གཅིག་སྟོང་ལྷག་འཛིན་བཟུང་བྱས་པའི་གནས་ཚུལ་ཐོན་ཡོད་པ་དང། ང་ཚོས་ཤེས་དགོས་པ་ཞིག་ལ། གློག་འདོན་ཆུ་མཛོད་དེ་ཡར་རྒྱས་ཀྱི་ཆེད་དུ་མ་ཡིན་པར། རྒྱ་ནག་གཞུང་གིས་ས་གནས་དེ་གའི་དགོན་རྙིང་གཙོ་བོར་གྱུར་པའི་དགོན་པ་དྲུག་དང། གྲོང་ཚོ་གཉིས་གནས་སྤོ་བྱེད་རྒྱུའི་བཙན་བཀའ་བཏང་བར། ས་གནས་བོད་མི་ཚོས་བློ་སྤོབས་ཆེན་པོའི་སྒོ་ནས་ངོ་རྒོལ་བྱེད་སྐབས། ང་ཚོ་རང་དབང་ལུང་པའི་ནང་ཡོད་པའི་བོད་མི་ཚོས་ངོ་རྒོལ་བྱེད་རྒྱུར་གལ་ཆེན་པོ་རེད་ཅེས་འགྲེལ་བརྗོད་གནང་སོང། དེ་བཞིན་ས་གནས་བུད་མེད་ཚོགས་པ་དང་བོད་རང་བཙན་སློབ་ཕྲུག་ཚོགས་པ་སོགས་ཀྱིས་གོ་སྒྲིག་བྱས་ཏེ། Washington Square ཞེས་པའི་ས་གནས་སུ་ཡང་ངོ་རྒོལ་གྱི་ལས་འགུལ་ཞིག་ཀྱང་སྤེལ་འདུག། ཨ་མི་རི་ཀའི་ནེའུ་ཡོག་གྲོང་ཁྱེར་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཅིག་ལ་གྱུར་པ་ཡིན། རང་ཟླའི་ཚེས་ཉི་ཤུ་དྲུག་རེས་གཟའ་ཉི་མའི་ཉིན་ཧྥི་ལི་ཕིན་གྱིས་རྒྱ་ནག་མཚོ་སྲུང་དམག་གིས་ཉ་པ་རྣམས་མཁོ་ཆས་སྐྱེལ་འདྲེན་བྱེད་མཁན BRP Datu Sanday ཞེས་ཧྥི་ལི་ཕིན་གཞུང་གི་དམག་གྲུ་ཞིག་བཀག་འགོག་བྱེད་ཐབས་བྱས་ལུགས་སྐྱོན་འཛུགས་བྱས་པ་དང་དེ་ནི་བདུན་ཕྲག་གཉིས་ཀྱི་ནང་རྩོད་གཞི་ཅན་གྱི་གནས་ཚུལ་གཉིས་པ་དེ་ཡིན་པ་རེད་འདུག་དེ་ཡང Philippines གྱི་མཚོ་སྲུང་བ Jay Tarriela ཡིས་བརྗོད་དོན། ཚེས་ཉི་ཤུ་གཉིས་ཉིན Scarborough Shoal ཟེར་བའི་མཚོ་ཁུལ་གྱི་ཉེ་འགྲམ་དུ་ཉ་པ་རྣམས་མཁོ་ཆས་སྐྱེལ་འདྲེན་བྱེད་བཞིན་པའི་སྐབས་དེར་རྒྱ་མིའི་མཚོ་སྲུང་དམག་གྲུ་དང་རྒྱ་མིའི་གྲུ་གཟིངས་གཞན་གསུམ་གྱིས་སུན་གཙེར་བཟོས་ཡོད་པ་རེད་འདུག། རྒྱ་མིའི་གྲུ་བཞིའི་ནང་ནས་གསུམ་གྱིས BRP Datu Sanday གྲུ་ཡི་བརྡ་གཏོང་འཕྲུལ་ཆས་བཀག་པ་དང་ཉེན་ཚབས་ཆེ་བའི་དམག་རྩལ་གྱི་བྱེད་སྒོ་སྤེལ་ཡོད་ཀྱང་གྲུ་དཔོན་གྱིས་མཚོ་འགྲུལ་གྱི་ལག་རྩལ་ལ་བརྟེན་ནས་འགོག་རྒོལ་དེ་དག་ལ་གཡོལ་ཐབས་བྱུང་བ་རེད་ཅེས་བརྗོད་འདུག Scarborough Shoal ནི་རྒྱ་ནག་གཞུང་གིས་ཕྱི་ལོ་ཉིས་སྟོང་བཅུ་གཉིས་ལོར Philippines རྒྱལ་ཁབ་ཀྱི་བདག་དབང་འོག་ནས་འཕྲོག་ལེན་བྱས་པ་ནས་བཟུང་རྒྱལ་ཁབ་གཉིས་བར་རྩོད་གཞིའི་ས་ཁུལ་ཞིག་ཏུ་གྱུར་ཡོད་ཅིང། རྒྱ་ནག་གིས Philippines གྲུ་གཟིངས་ལ་གནོད་སྐྱོན་བཏང་བ་དང། ཉ་རིགས་ཀྱིས་ཁེངས་པའི་མཚོ་ཁུག་ལ་འགྲོ་སྐྱོད་བྱེད་པར་བཀག་འགོག་བྱེད་ཀྱི་ཡོད་འདུག་རྒྱལ་སྤྱིའི་ཁྲིམས་ཁང་གིས་རྒྱ་མཚོ་ཡོངས་རྫོགས་ཐོག་རྒྱ་ནག་གི་བདག་དབང་ཡོད་པའི་དཀྲོག་གཏམ་ལ་ཁྲིམས་མཐུན་གྱི་གཞི་རྩ་མེད་པའི་ཐག་གཅོད་བྱས་ཡོད་ཀྱང་རྒྱ་ནག་གིས་རྒྱལ་སྤྱིའི་ཁྲིམས་ཁང་གི་ཐག་གཅོད་ལ་སྣང་མེད་གཏོང་བཞིན་ཡོད་པ་རེད་འདུག། རྒྱ་ནག་གཞུང་འབྲེལ་གསར་ལམ Global Times གྱིས་ཚེས་ཉི་ཤུ་བཞི་རེས་གཟའ་སྤེན་པའི་ཉིན་སྤྱི་ཚོགས་དྲ་ལམ་ཐོག་རྒྱ་ནག་མཚོ་འགྲམ་སྲུང་དམག་གིས་མཚོ་གྲུ་དེ་ཁྲིམས་འགལ་ངང་རྒྱ་ནག་གི་ཝང་ཡན་གླིང་ཕྲན་དང་ཉེ་བའི་མཚོ་ཁུལ་དུ་འཛུལ་བར་ཕྱིར་འབུད་བཏང་ཡོད་ཅེས་རྒྱ་མིང་བེད་སྤྱོད་བྱས་འདུག Scarborough Shoal མཚོ་ཁུག་ནི Philippines གྱི་གླིང་ཕྲན་གཙོ་བོ Luzon གྱི་ནུབ་ཕྱོགས་སུ་སྤྱི་ལེ་ཉིས་བརྒྱ་བཞི་བཅུ་དང། རྒྱ་ནག་དང་ཐག་ཉེ་ཤོས་ཀྱི་སྐམ་ས་ཆེན་པོ་ཧའི་ནན་དང་བར་ཐག་སྤྱི་ལེ་དགུ་བརྒྱ་ཙམ་ཡོད་རེད་འདུག་ཨ་མི་རི་ཀའི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ལ་ཆབ་སྲིད་ཀྱི་བཞེངས་ཕྱོགས་མི་འདྲ་བ་ཡོད་ཀྱང་རྒྱ་ནག་ཐོག་འཛིན་པའི་དཔལ་འབྱོར་སྲིད་ཇུས་ནི། གཟབ་ནན་གྱི་སྒོ་ནས་མཁྲེགས་སུ་གཏོང་སྲིད་པ་དཔལ་འབྱོར་དཔྱད་ཞིབ་པས་གསུངས་བཞག་ཨ་མི་རི་ཀའི་སྲིད་འཛིན་ལས་ཐོག་ཇོ་པཱ་ཏིན་མཆོག་གི་སྲིད་གཞུང་གིས་བཟོ་ལས་རིག་ཚན་དང་མ་འཛུགས་སྒོ་ཁྲལ་སོགས་ཀྱི་ཐད་རྒྱ་ནག་གི་ཐོག་ཚད་བཀག་དམ་དྲག་ཇེ་མང་གནང་བཞིན་ཡིན་པ་དང་རྒྱལ་ཡོངས་འོས་བསྡུ་རྗེས་མར་ཆབ་སྲིད་ཚོགས་པ་གཉིས་ཀྱི་སྲིད་འཛིན་གྱི་འོས་མི་སྲིད་འཛིན་ཟུར་པ་ཀྲམ་མཆོག་དང་སྲིད་འཛིན་ལས་ཐོག་ཇོ་བ་ཏན་རྣམ་གཉིས་ནས་སུ་ཞིག་ལ་རྒྱལ་ཁ་ཐོབ་པ་ཡིན་ནའང། རྒྱ་ནག་ཐོག་འཛིན་པའི་དཔལ་འབྱོར་སྲིད་ཇུས་ནི་གཅིག་མཚུངས་རེད་བསམ་གྱི་འདུག་ཅེས་ཨ་མི་རི་ཀའི། Brookings Institute། ཞེས་པའི་ལྟེ་གནས་ཁང་གི་དམིགས་བསལ་ཞིབ་འཇུག་སློབ་གཉེར་བ་རྒན་གྲས། Joshua Meltzer། ཡིས་འགྲེལ་བརྗོད་གནང་བཞག། དེ་བཞིན་ཁོང་གིས་ཨ་མི་རི་ཀའི་གྲོས་ཚོགས་ཀྱིས་ད་དུང་དཔལ་འབྱོར་གྱི་གནད་དོན་ཐོག་རྒྱ་ནག་ལ་དམ་དྲག་ཆེ་ཙམ་བྱ་དགོས་པའི་གནོན་ཤུགས་སྤྲོད་བཞིན་པར་གསུངས་བཞག་སྲིད་འཛིན་ཟུར་པ་ཀྲམ་མཆོག་གི་སྐབས་སུ། རྒྱ་ནག་ལ་སྒོ་ཁྲལ་སྤར་ཆ་གནང་བ་དང་ཕྱིར་ཚོང་གི་ཐོག་ལ་སྟངས་འཛིན་གནང་བ། ཨ་མི་རི་ཀའི་ཚད་མཐོའི་བཟོ་ལས་རིག་རྩལ་ཁག་གཅིག་ཉོ་ཚོང་བྱ་རྒྱུར་བཀག་འགོག་གནང་བ་སོགས་ཀྱི་སྲིད་བྱུས་ཕལ་ཆེ་བ་ནི་སྲིད་འཛིན་ཇོ་པ་ཏན་མཆོག་གིས་མཇུག་སྐྱོང་གནང་བཞིན་ཡིན་པ་རེད། སྲིད་འཛིན་ཟུར་པ་ཀྲམ་མཆོག་གི་ཚོང་འབྲེལ་སྐུ་ཚབ་གཙོ་འཛིན་གྷེ་རེར་གྱིས། ཨ་མི་རི་ཀའི་རྒྱལ་སའི་ནང་ཤོག་ཁག་གཉིས་ཡོད་པའི་ནང་ནས་གཅིག་གིས་རྒྱ་ནག་གིས་ཨ་མི་རི་ཀའི་དཔལ་འབྱོར་དང་རྒྱལ་ནང་བདེ་སྲུང་ཡང་ན་གཉིས་ཀར་ཉེན་ཁ་བཟོ་གི་ཡོད་པའི་དགོངས་ཚུལ་འཛིན་པའི་ཐོག་ཨ་མི་རི་ཀས་རང་ཉིད་ཀྱི་སྲུང་སྐྱོབ་བྱ་དགོས་པའི་འདོད་ཕྱོགས་འཛིན་གྱི་ཡོད་པ་དང། ཕྱོགས་གཞན་དེས་རྒྱ་ནག་གིས་ཨ་རིར་ཉེན་ཁ་བཟོ་གི་ཡོད་པའི་ཚོད་དཔག་ཧ་ཅང་མཐོ་པོ་བྱེད་བཞིན་པ་དེར་གཟབ་གཟབ་བྱ་དགོས་པ་དང་རྒྱ་ནག་ལ་ཚོང་འབྲེལ་དང་དཔལ་འབྱོར་གྱི་དམ་དྲག་ཧ་ཅང་ཆེན་པོ་བྱ་བཞིན་པར་བློ་འཚབ་ཡོད་པ་གསུང་གི་ཡོད་པ་རེད། གང་ལྟར་ཕྱོགས་གཉིས་ཀས་རྒྱ་ནག་ནས་ཉེན་ཁ་ཡོད་པ་ཞིག་ལ་ཡིད་ཆེས་བྱེད་ཀྱི་ཡོད་པ་རེད་ལ་དེ་ནི་མི་ལོ་བཅུ་ཕྲག་གཅིག་ཙམ་གྱི་གོང་ནས་གལ་འགངས་ཅན་ཞིག་ཆགས་ཡོད་པ་རེད་ཅེས་གསུངས་བཞག། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་བདག་ཅག་གི་སྟོན་པས་མཉན་ཡོད་དུ་མུ་སྟེགས་པའི་སྟོན་པ་དྲུག་རྩོད་པ་དང་རྫུ་འཕྲུལ་གྱི་ལམ་ནས་ཕམ་པར་མཛད་པ་བཞིན། རྗེ་ཙོང་ཁ་པ་ཆེན་པོ་མཆོག་ནས་སྟོན་པའི་རྗེས་དྲན་གྱི་སླད་ལྷ་ལྡན་སྨོན་ལམ་ཆེན་མོ་དེ་བཞིན་སྲོལ་གཏོད་གནང་མཛད་པ་ཞིག་ཡིན་པ་གནས་བརྟན་རིན་པོ་ཆེ་མཆོག་ནས་འགྲེལ་བརྗོད་གནང་ཡོད་པའི་སྐོར་ལ། ཁ་ན་ཌ་ནས་འདི་གའི་གསར་འགོད་པ་ཨུ་རྒྱན་ལགས་ཀྱིས་བཏང་བའི་གནས་ཚུལ་ཞིག་གསན་རོགས་གནང། བདག་ཅག་གི་སྟོན་པས་མཉན་ཡོད་དུ་མུ་སྟེགས་པའི་སྟོན་པ་དྲུག་དང་རྩོད་པ་དང་རྫུ་འཕྲུལ་བཅས་འགྲན་ནས་ཕམ་པར་མཛད་པ་བཞིན་རྗེ་བླ་མ་ཙོང་ཁ་པ་མཆོག་ནས་སྟོན་པའི་རྗེས་དྲན་སླད་ལྷ་ལྡན་སྨོན་ལམ་ཆེན་མོ་དེ་བཞིན་སྲོལ་གཏོད་གནང་མཛད་པ་གནས་བརྟན་རིན་པོ་ཆེ་མཆོག་ནས་ང་ཚོ་རླུང་འཕྲིན་ཁང་གིས་བཅར་འདྲི་ཞུ་བའི་སྐབས་སུ་འགྲེལ་བརྗོད་གནང་བྱུང། ནས་ཚེས་པ་གཅིག་ནས་བྱས་ནས་ནི། ད་རྩོད་པ་གཅོད་འགུལ་བྱས་རྫུ་འཕྲུལ་བརྡུང་འགུལ་བྱས་ནས་ཚེས་པ་བརྒྱད་བར་ཐུག་འགྲན་ཟླ་དང་བཅས་པའི་རྫུ་འཕྲུལ་ད་ཁོ་ན་ཚོ།

དེ་འདྲའི་བྱས། ལྷ་ལྡན་སྨོན་ལམ་དེ་བཞིན་བོད་མིའི་བླ་ན་མ་མཆིས་པའི་སྐྱབས་གནས་སྤྱི་ནོར ྋགོང་ས ྋསྐྱབས་མགོན་རིན་པོ་ཆེ་མཆོག་དང་དེ་མིན་ཆོས་བརྒྱུད་ཆེ་ཁག་སྐྱེས་ཆེན་དམ་པ་རྣམས་སྐུ་ཚེ་བརྟན་སླད་དང་ཐུགས་དགོངས་མཐའ་དག་ལྷུན་གྱིས་འགྲུབ་པ་འཛམ་གླིང་ནང་དམག་འཁྲུག་དང་རང་བྱུང་གི་འབྱུང་བ་མི་འབྱུང་བ་ཚོགས་དང་བསོད་ནམས་བསགས་སླད་དེ་བཞིན་བོད་མིའི་བདེན་མཐའ་གསལ་སླད་དུ་དམིགས་པ་བཞིན་ཚོགས་བསགས་རླབས་ཆེན་ཕན་ཐོགས་ཆེན་པོ་ཡོད་པ་རིན་པོ་ཆེ་མཆོག་ནས་མུ་མཐུད་འགྲེལ་བརྗོད་གནང་བྱུང། བྱས་ཙང་ང་རང་ཚོ་གི་འདོད་དོན་འགྲུབ་ཡག་པོ་འདི་འདྲ་ཡིན་དགོས་རེད་ཨ་ནི་ལྷག་དོན་དུ ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ

མི་རབས་གསུམ་པའི་སྐུ་ལས་བསྐྱོན་ནས་བྱུང་བར་ཐུགས་རྗེ་ཆེ་ཞུ་རྒྱུ་ཡིན་པ་སོགས་ཀྱི་འགྲེལ་བརྗོད་གནང་བྱུང། ཨ་ནི་སྐྱེས་རབས་འཁྲིད་ཡག་རེད་ཨ་ནི་དམ་བཅའ་བཞག་རེད་བུ་འདི་ང་ལ་དམ་བཅའ་བཞག་ད་ང་ཚོ་འདི་གང་ག་ཆ་ཚང་བཅས་ཨ་ནི་ཞལ་འདོན་ཉིན་གུང་རྒྱབ་ལོགས་ཀྱི་ད་ཞལ་འདོན་འདི་བྱས་ཏེ་ཆ་ཚང་ཡོངས་སུ་རྫོགས་པ་བཅས་ད་གང་ད་ཅིག་རྒས་དུས་གཅིག་གི་མ་གཏོགས་ཆ་ཚང་ཅིག་ཚང་འོང་འདི་འདྲས་བྱས་ནས་ད་འདི་ཡག་ཐག་ཆོད་འདུག་སུ་ཡོད་གྲོགས་རོང་གྲོགས་ལ་ཡག་ཨ་མི་དམངས་འཛོམས་པ་ཞེ་དྲག་ཡག་པོ་འདུག།

བླ་མ་རྩ་བ་ཆེན་པོ་ཆོས་རབ་མཆོག་གང་ཡག་པོ་པེ་ཅིང་ཀ་ནས་རེད་ལ་དཔེ་ཡག། དེ་མིན་དོན་གྲུབ་ཆོས་འཕེལ་ལགས་ནས། ཆོས་བརྒྱུད་གང་མ་ལོ་བཀའ་བརྒྱུད་རྙིང་མ་དགེ་ལུགས་གང་མ་ལོ་དེ་ས་སྐྱ་བཅས་པ་ཚང་མ་ལོ་དེ་རུག་རུག་བྱས་མཉམ་དུ་འཛོམས་བྱས་པ་དེ་དཔེ་སྐལ་བ་བཟང་པོ་དང་སེམས་པ་དགའ་པོ་ཞེ་དྲག་འདུག། རྩ་བའི་ཉིན་གྲངས་གསུམ་གྱི་ཆོ་འཕྲུལ་སྨོན་ལམ་ཆེན་མོའི་ཐོག་གནས་བརྟན་རིན་པོ་ཆེ་མཆོག་ནས་ཚོགས་མགོན་དང། ལྷན་དུ་ལྷ་ལྡན་སྨོན་ལམ་ཆེན་མོའི་གལ་གནད་དང་སྟོན་པའི་རྗེས་གནང་དགེ་བཤེས་ལགས་ཁག་ཅིག་ནས་གཞུང་ཆེན་ཁག་གི་སྐོར་ལ་མཚན་ཉིད་རྩོད་པ་སྨོན་ལམ་སོགས་སྒྲུབ་བཅོ་ལྔ་མཆོད་པ་དང་རིན་པོ་ཆེར་མཇལ་ཁ་དེ་བཞིན་རྗེ་བཙུན་བྱམས་མགོན་གྱི་སྐུ་འདྲ་གདན་འདྲེན་ཞུ་རྒྱུའི་མཛད་རིམ་བཅས་ཡོད་པ་འབྲེལ་ཡོད་ཁ་ན་ཌ་ལྷ་ལྡན་སྨོན་ལམ་ཚོགས་ཆུང་གི་གཙོ་འགན་བཞེས་མཁན་ཐུབ་བསྟན་ལེགས་བཤད་ལགས་ནས་མུ་མཐུད་འགྲེལ་བརྗོད་གནང། བྱུང། ལྷ་ལྡན་སྨོན་ལམ་ད་ལྟའི་ཚོགས་ཆེན་ལོ་བཅུ་འགྲོ་གི་ཡོད་པ་སོང་ཙང་ཨ་ནི་ང་ཚོ་སྟོན་པའི་རྗེས་དྲན་ཟེར་ན་མི་འདུག་ད་སྟོན་པ་བཀའ་དྲིན་ཅན་གྱི་གཙོ་བོ་ལྷ་ལྡན་སྨོན་ལམ་ཁོ་རང་སྟོན་པ་བཀའ་དྲིན་ཅན་རྗེས་དྲན་ཡིན་པ་སོང་ཙང་ཨ་ནི་སྟོན་པའི་གི་རྗེས་གནང་ཞིག་གནང་གནང་ཟེར་ནས་ཞོགས་ཀས་དེ་འདྲའི་ཁ་ཚ་ངན་མ་དཀར་ནག་མ་ནང་ཞིག་གི།

གྲྭ་ཚང་ཁག་དང་རྒྱུད་གྲྭ་སྟོད་སྨད་རྣམ་རྒྱལ་གྲྭ་ཚང་བཅས་ནས་གོ་སྒྲིག་གནང་རེས་བྱེད་བཞིན་ཡོད་པ་དང་གཅིག་མཚུངས་ཀྱི་འགྲུལ་བཞུད་སྟབས་བདེའི་སླད་དགུང་ལོ་བགྲེས་པ་རྣམས་ལ་སྤྱི་སྤྱོད་རླངས་འཁོར་གྱི་གོ་སྒྲིག་གནང་བཞིན་ཡོད་པ་གངས་ལྗོངས་ཆོས་ལྡན་གླིང་དུ་ཉིན་གྲངས་གསུམ་གྱི་རིང་སྨོན་ལམ་སྐོང་འཚོགས་གནང་བ་བཞིན་ས་གནས་མི་དམངས་སུམ་བརྒྱ་ལྷག་ལས་བརྒལ་བ་ཞིག་ལྷན་ཞུགས་གནང་འདུག་བོད་མི་སྤྱི་ཁང་གངས་ལྗོངས་ཆོས་ལྡན་གླིང་གི་ཚོགས་ཁང་ནས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གསར་འགོད་པ་ཨུ་རྒྱན་གྱིས་རྒྱང་སྲིང་ཞུས་ཡོད། རྣམ་པ་ཚོས་གསན་བཞིན་པ་དེ་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད། དེ་ནས་འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་ཨ་མི་རི་ཀའི་རྒྱལ་སའི་མངའ་ཁུལ་གྱི་ས་གནས་བོད་མི་གཙོས་པའི་དད་ལྡན་ཆོས་ཞུ་བ་ཚོར་ནང་ཆོས་དང་བོད་ཀྱི་སྐད་ཡིག་སྐོར་ལམ་སྟོན་གནང་འདུག་དེའི་སྐོར་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ལགས་ཀྱིས་སྙན་སྒྲོན་ཞུ་གནང་གི་རེད། རིང་བཤད་པའི། རིན་ཆེན་གཏེར། གཙོ་བོས་བདག་ལ། བཀའ་དྲིན་མཛོད། སྤྱི་ཟླ་གཉིས་པའི་ཚེས་ཉི་ཤུ་བཞི་སྟེ་ཆོ་འཕྲུལ་དུས་ཆེན་ཉིན། ཨ་མི་རི་ཀའི་ཝར་ཇི་ནི་ཡ་མངའ་སྡེ་ན་ཆགས་པའི་འབྲི་གུང་ཆོས་ཚོགས་སུ། འབྲི་གུང་སྐྱབས་མགོན་ཆེ་ཚང་རིན་པོ་ཆེ་མཆོག་གིས་ས་གནས་བོད་མི་གཙོས་པའི་དད་ལྡན་ཆོས་ཞུ་བ་ཚོར། སྤྱན་རས་གཟིགས་ཀྱི་བཀའ་དབང་བཀའ་དྲིན་སྩལ་གནང་སོང།

ལགས། ང་ཚོའི་བོད་ཡིག་འདི་མེད་ན་ནང་པ་སངས་རྒྱས་ཀྱི་ཆོས་འདི་དཔེ་ཆ་ཚང་བ་ཞིག་དེ་ནི་དངོས་གནས་ཚུར་སྟོན་ཡག་འདི་ཁག་པོ་རེད་སངས་རྒྱས་དགོངས་པ་མཐིལ་ཕྱིན་པ་དེ་བོད་ཡིག་ནང་ཆ་ཚང་བ་ཞིག་ཡོང་གི་ཡོད་རེད། བྱས་ཙང་འདི་བོད་ཡིག་འདི་གལ་ཆེན་པོ་ཞིག་རེད་བ་སྤྱིར་ནས་ད་ང་རང་ཚོ་ཆོས་ཀྱི་ཐོག་ནས་མ་བཤད་ནའི་སོ་སོའི་གི་ཨ་མའི་སྐད་ཡིག་ཟེར་གི་རེད་བ་འཛམ་བུ་གླིང་ནང་ལ་ཨ་མའི་སྐད་ཡིག་འདི་གལ་ཆེན་པོ་རེད་བ་ད་སོ་སོའི་ཨ་མའི་སྐད་ཡིག་འདི་མ་ཤེས་ན་འགྲིག་གི་ཡོད་མ་རེད་ད་འདི་གལ་ཆེ་ཤོས་འདི།

བོད་སྐད་ཙམ་མ་ཡིན་པར་ཆོས་ཕྱོགས་ཀྱི་བྱ་བ་རྣམས་ཡང་སློབ་དགོས་པ་གལ་ཆེན་པོ་ཡིན་པ་བཀའ་སློབ་གནང་སོང། ཁོང་ཚོས་ཅིག་ལྟ་ང་ཚོ་བོད་སྐད་རྒྱབ་ཁྱིམ་ཚང་གི་ནང་ལ་ལབ་པ། ནང་ལ་བོད་སྐད་རྒྱབ་བྱས་ན་འདི་སྐད་དེ་ཡག་པོ་ཡོང་དགོས་པ། ནང་ནས་ལབ་ཡག་ཐུབ་པ་གལ་ཆེན་པོ་རེད་ཅེས་ཕ་མ་ཚོས་ད་སླབ་གྲྭ་ནས་ཡོན་ཏན་བསླབ་ཀྱི་རེད་བསམ་མེད་པ་བྱས། ཨེ་ནས་སོ་སོའི་བོད་ཡིག་དེ་སོ་སོའི་ནང་གི་ཕ་མ་ཚོས་དཔེ་ལབ་ཡག་གལ་ཆེན་པོ་ཞིག་རག་ནས་ཤ་ཆག་ཚད་བཏང་ནས་བྱས། ཨེ་ནས། མང་པོ་ཞིག་ལབ་དགོས་ཀྱི་འདུག་ང་ཚོ་དེ།

གནས་ཚུལ་འདི་འབྲི་གུང་ཆོས་ཚོགས་ནས་ཆེད་གཉེར་གསར་འགོད་པ་བསྟན་འཛིན་བདེ་སྐྱིད་ཀྱིས་སྙན་སྒྲོན་ཞུ་གི་ཡོད། རྣམ་པ་ཚོས་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་དེ་རིང་གི་ལས་རིམ་ཁག་རེད་དེ་ནས་སྦལ་ཏིའི་སྐད་དང་ཡི་གེའི་སྐོར་ལ་འདི་གའི་ལ་དྭགས་ཁུལ་གྱི་གསར་འགོད་པ་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་བའི་ལེ་ཚན་ཞིག་གསན་རོགས་གནང།

སྐད་དེ་ལུས་ཡོད་པར་དེང་སང་ས་ཕྱོགས་གང་དུ་སྦལ་ཏི་པ་ཡོད་ན་ཁོང་ཚོའི་སྐད་དང་ཡི་གེ་ཉམས་པ་སླར་གསོ་བྱེད་རྒྱུའི་འབད་བརྩོན་བྱེད་ཀྱིན་འདུག་སྦལ་ཏིའི་རིག་གཞུང་ཞེས་བོད་དང་ལ་དྭགས་ཀྱི་རིག་གཞུང་ནས་ལོགས་སུ་དབྱེ་རྒྱུ་མེད་པ་ཞིག་ཡིན་དུས་ཚང་མའི་སྐད། རིག་གཞུང་དང་ཡི་གེ་གཅིག་ཡིན་པ་དེ་སྲུང་སྐྱོབ་བྱེད་རྒྱུ་གལ་ཆེན་ངོས་འཛིན་བྱས་པའི་ཐོག་སྦལ་ཏི་རིག་གཞུང་ཉིན་མོ་ཞེས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ཕྱི་ཟླ་གཉིས་པའི་ཚེས་བཅོ་ལྔ་ཉིན་རྒྱ་གར་སྦལ་ཏི་ཚོགས་པ་དང་ཧི་མ་ལ་ཡའི་རིག་གཞུང་བརྟན་ལྷིང་ཚོགས་པ་གཉིས་ཀྱི་གོ་སྒྲིག་འོག་སྦལ་ཏིའི་རིག་གཞུང་ཐོག་ཉམས་ཞིབ་པ་གནང་མཁན་མང་པོ་འདུ་འཛོམས་ཀྱིས་ཉིན་གཅིག་གི་གཏམ་བཤད་དང་བགྲོ་གླེང་ལས་རིམ་ཞིག།

དེང་སང་རང་གི་སྐད་བཀོལ་སྟངས་ཀྱི་གནས་བབ་ཇི་འདྲ་ཆགས་ཡོད་པའི་ཐོག་ཨ་ཏི་བྷུ་སན་ལགས་ཀྱིས། སྦལ་ཏི་སྐད་ཕྱུག་པོ་དང་རྙིང་པ་དཔེ་ཡིན་པའི་ཡི་གེ་དེ་ག་ལེར་ཉམས་དུས་དེང་སང་སྦལ་ཏི་སྐད་གཙང་མ་གཙང་རྐྱང་རྒྱབ་མཁན་ཁག་པོ་འདུག་དེང་སང་སྦལ་ཏི་པ་མང་པོ་ཞིག་གིས་སྦལ་ཏིའི་སྐད་བརྒྱབ་ན་ཡང་ཨུར་རྡུ་མཉམ་འདྲེས་ནས་མ་གཞི་གཙང་མ་གཙང་རྐྱང་རྒྱབ་ཐུབ་མཁན་མི་འདུག་ད་སྦལ་ཏི་སྟན་དང་སྐར་རྡོ་ཕྱོགས་ལ་ལུང་པ་ཁུག་ཀྱོག་དེ་འདྲ་ལ་འགྲོ་བ་ཡིན་ན་སྦལ་ཏི་སྐད་གཙང་མ་རྒྱབ་མཁན་ལུས་འདུག་ཡང་ལ་དྭགས་ནང་གི་སྦལ་ཏི་རྣམས་ཀྱི་སྐོར་ཨ་ཏི་བྷུ་སན་ལགས་ཀྱིས། ལ་དྭགས་སོགས་ལ་འདག་ས། ལ་དྭགས་ནང་གི་བལ་ཏི་ཚང་མས་རང་གི་སྐད་དང་རིག་གཞུང་བདག་ཉར་བྱེད་ཡ་དེ་བལ་ཏི་སྟན་ལས་ཡག་ལུས་ཡོད་རེད་ཕ་ཕྱོགས་ལ་འུར་རྡུ་ག་འདྲ་ཤུགས་ཆེན་དར་ཡོད་པ་འདྲ་བོ་དེ་འདྲ་ལ་དྭགས་ལ་ཤུགས་ཆེན་པོ་བྱུང་ཡོད་མ་རེད་ལ་དྭགས་ནང་གི་བལ་ཏི་ཚང་མས་རང་གི་རིག་གཞུང་སྲུང་སྐྱོབ་བྱེད་ཕྱིར་བརྟེན་ས་བོད་ཡོད་རེད་ལ་དྭགས་པ་ཚང་མས་དེ་ཡི་ནང་བོད་ལ་མ་བརྟེན་ན་རིག་གཞུང་གི་ཆ་ཤས་མང་པོ་སྟོང་ཡ་ཉེན་ཁ་ཆགས་ཡོད་རེད་དུས་གཅིག་ལ་ས་ཆ་ཚང་མ་ལ་བོད་ཡིག་གམ་ཡི་གེ་ཟེར་དུས་ནང་ཆོས་ལ་འབྲེལ་བ་བཏུས་ནས་ཤུགས་ཆེན་པོ་ཉམས་ཡོད་རེད་འོན་ཀྱང་དེང་སང་ཆོས་ཀྱི་ལྟ་བ་དེ་གཡུག་ནས་ཡི་གེ་དེ་ང་ཚོའི་རིག་གཞུང་གལ་ཆེན་ཞིག་ཡིན་པ་བསམ། བཏང་མཁན་མང་པོ་འདུག Baltistan རང་ནང་ལ་ང་རང་ལོ་གཅིག་སྔོན་ལ་འགྲོ་རྒྱུ་བྱུང་དེ་དུས་ལུང་པ་མང་པོ་ལ་སྔོན་མ་སྔོན་མ་དུས་སུ་བོད་ཡིག་འབྲི་མཁན་མང་པོ་ལུས་འདུག་ལ་དྭགས་ནང་གི་རིག་གཞུང་དང་བསྟན་རྙིང་སྲུང་སྐྱོབ་ཕྱིར་འདས་པའི་ལོ་བཅུ་སྔོན་ནས་ཕྱག་ལས་གནང་མྱོང་མཁན་འབུམ་རམས་པ་བསོད་ནམས་དབང་ཕྱུག་ལགས་ནས་དམིགས་བསལ་དུ་ལོ་མང་ནས Balti རིག་གཞུང་གཅེས་འཛིན་ཐོག་ཕྱག་ལས་གནང་འདུག་ཁོང་ལ་དྭགས་ནང་པ་ཞིག་ལ Balti རིག་གཞུང་དེ་གལ་ཆེན་ག་ཚོད་ཚོར་གྱི་ཡོད་པའི་ཐོག་འདི་ག་རླུང་འཕྲིན་ཁང་ནས་བཀའ་འདྲི་ཞུས་པར་ཁོང་གིས། ལྟེའུ། ངའི་བསམ་པའི་ནང་བདེན་པའི་སྟེང་ནས་ང་དང་ལྟེའུ་རིག་གཞུང་དང་སྐད་ཡིག་ལ་སླེབས་དུས་མི་ཚང་མས་ཆོས་ལུགས་ཀྱི་བརྒྱུད་བསམ་བློ་བཏང་མཁན་མང་པོ་ཡོད་རེད།

ང་རང་གིས་བལ་ཏི་སྐད་ཆ་བཤད་སྟངས་སྦྱང་ཡ་བརྩོན་འགྲུས་བྱེད་ཀྱི་ཡོད་ཁོང་ཚོས་སྐད་རེ་རེ་སྦྱང་ཐུབ་པ་དང་མཉམ་ངས་བོད་ཡིག་ནང་དག་ཆ་མ་ནོར་བ་འབྲི་ཐུབ་ཀྱི་འདུག་ལ་དྭགས་དང་བོད་པའི་ཁ་སྐད་བཞིན་ཡི་གེ་ལ་བབས་ནས་འབྲི་དགོས་བསམ་ན་ཡང་དག་ཆ་འགྲིག་པ་ཞིག་འབྲི་ཐུབ་ཀྱི་མི་འདུག་ང་ཚོས་དྲི་མ་ཟེར་དུས་དག་ཆ་གང་འདྲ་ཡིན་མིན་ཧ་མ་གོ་ཡང་བལ་ཏི་ཡི་སྐད་ནང་ཁོང་ཚོས་དྲི་ལབ་ཡ་ཚབ་ལ་དི་རི་ལབ་བྱས་དག་ཆ་ལམ་སང་ཤེས་ཀྱི་འདུག་དེ་བཞིན་བྲག་ལ་ཁོང་ཚོས་བ་རག་ལབ་དུས་བ་ར་བཏགས་ཡིན་པ་དེ་འདྲ་ལས་སླ་པོ་བྱེད་ནས་ཤེས་ཀྱི་འདུག་དེ་བཞིན་བི་ཡ་མོ་དང་བི་ཡ་ཕོ་ཞེས་བྱ་ཕོ་དང་བྱ་མོ་ཡིན་པ་ཚང་མ་དཔེ་ལས་སླ་པོ་འདུག་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ། མཆོག་གི་ཐུགས་འདོད་བཞིན་བལ་ཏི་པའི་སློབ་ཕྲུག་མང་པོ་དེ་སྔོན་ལ་དྭགས་བོད་ཁྱིམ་སློབ་གྲྭར་སློབ་སྦྱོང་སྦྱངས་མྱོང་ཡོད་པ་རེད་རིས་ཝན་ཨུ་ལ་ལགས་ལ་དྭགས་བོད་ཁྱིམ་སློབ་གྲྭར་སློབ་སྦྱོང་གནང་རྗེས་ཏཱ་ལའི་བླ་མའི་མཐོ་རིམ་སློབ་གྲྭར་བོད་ཡིག་ཐོག་ཉེ་བའི་གཙུག་ལག་རབ་འབྱམས་པ་ཐོན་པ་ནི་བལ་ཏི་པའི་ཁྲོད་ཐོག་མ་ཡིན་པ་རེད་འདུག་ཡང་བལ་ཏི་རིག་གཞུང་ཉིན་མོ་ཞེས་གོ་སྒྲིག་ཞུས་པ་ནི་ཚེ་འདས་མོ་ཧ་མད་ཇཱ་ཝད་ཛུབ་དཱ་ཝི་ལགས་ཀྱི་དྲན་རྟེན་ཆེད་ཡིན་པ་རེད་འདུག་ཁོང་སྐུ་འཚོ་བཞུགས་སྐབས་ལ་དྭགས་ནང་ཆོས་ལུགས་མཐུན་སྒྲིལ་དང་རིག་གཞུང་གཅེས་འཛིན་ཐོག་ཕྱག་ལས་མང་པོ་གནང་མྱོང་ཡོད་པ་དང་རང་གིས་བལ་ཏི་རིག་གཞུང་དང་སྐད་བདག་ཉར་བྱེད་ཕྱིར་བོད་ཡིག་སྦྱངས་མི་མང་པོ་ལ་མིག་དཔེ་སྟོན་ཡོད་པ་རེད་འདུག་ཅེས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་ལ་དྭགས་ས་གནས་གསར་འགོད་པ། འཕྲིན་ལས་ཆོས་སྒྲོན་གྱིས་སྙན་སྒྲོན་ཞུ་གི་ཡོད། བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོ་ཟུར་པ་ཐུབ་བསྟན་རབ་བརྟན་ལགས་དང་ལྷན་དུ་བོད་རིགས་གཞོན་སྐྱེས་ཚོས་བོད་ཀྱི་སྐད་ཡིག་བདག་གཅེས་གནང་ཕྱོགས་དང་བོད་ཀྱི་སྐད་ཡིག་གི་གལ་གནད་སྐོར་གླེང་མོལ་ཞུས་པ་ཞིག་གསན་རོགས་གནང།
ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་གཞོན་སྐྱེས་དང་ཤེས་ཡོན་གྱི་ལེ་ཚན་གསན་གཟིགས་གནང་མཁན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ། ཐེངས་འདིའི་ལེ་ཚན་གཙོ་སྐྱོང་ཞུ་མཁན་ཡེ་ཤེས་ཟླ་བ་ཡིན། དེ་རིང་གི་ལེ་ཚན་ནང་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོ་གནང་མྱོང་མཁན་ཐུབ་བསྟན་རབ་བརྟན་ལགས་དང་ལྷན་དུ་ང་ཚོའི་བོད་ཀྱི་སྐད་ཡིག་གི་གལ་འགངས་ཇི་ཙམ་ཡིན་མིན་དང་ད་ག་ནང་བཞིན་གྱི་གཞོན་སྐྱེས་ཚོའི་ངོས་ནས་སྐད་ཡིག་ཐོག་ལ་ཐུགས་སྣང་གནང་དགོས་ཡག་གལ་ཆེན་པོ་ཇི་ཙམ་ཞིག་ཆགས་ཀྱི་ཡོད་མེད་ཐད་ལ་ང་ཚོས་གླེང་མོལ་ཞུ་རྒྱུ་ཡིན། ཐུབ་བསྟན་རབ་བརྟན་ལགས་ལྟ་བུ་ཆ་མཚོན་པ་ཡིན་ན་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ཚོགས་གཙོའི་ལས་ཡུན་ཐེངས་གསུམ་ཙམ་གནང་པའི་ཉམས་མྱོང་ཡོད་རེད། དེ་དང་འབྲེལ་བའི་ཐོག་ལ་ལས་འགུལ་རབ་དང་རིམ་པ་མང་པོ་ཞེ་པོ་ཅིག་སྤེལ་གནང་ཡོད་རེད། དེ་འདྲ་སོང་ཙང་ད་དེ་རིང་ཁོང་དང་ལྷན་དུ་ང་ཚོས་གླེང་མོལ་ཞུ་རྒྱུ་ཡིན། ཐུབ་བསྟན་རབ་བརྟན་ལགས་ཐོག་མར་ང་ཚོར་དུས་ཚོད་གནང་བ་དེ་ཐུགས་རྗེ་ཆེ།

ཅིག་ལྟ་གྲུབ་སྨྲ་བ་རེད་ཆབ་སྲིད་པ་རེད་མང་པོ་ཅིག་སྡོམ་ཚིག་རྒྱག་གི་ཡོད་རེད་ལ། དངོས་ཡོད་ལག་ལེན་གི་ཐོག་ནས་ཅིག་ཆབ་སྲིད་པ་མང་པོ་ཅིག་གིས་ད་མི་རིགས་ཅིག་རྩ་མེད་གཏོང་དགོས་པ་ཡིན་ན་དེ་གི་རིག་གཞུང་རྩ་མེད་གཏོང་ཡ་རིག་གཞུང་རྩ་མེད་གཏོང་ཡ་ལ་ཐོག་མར་སྐད་ཡིག་རྩ་མེད་གཏོང་དགོས་ཡ་སྐད་ཡིག་རྩ་མེད་གཏོང་ཡ་གི་ཆེད་དུ་ཐོག་མར་བསླབ་གྲྭ་གི་ནང་ལོགས་ལ་ལག་པ་འཇུ་བྱེད། ཨ་ནི་བསླབ་གྲྭའི་ནང་ལོགས་ལ་སྐད་ཡིག་སློབ་ཚན་མེད་པ་བཟོ་ཡ་ད་ལ་སོགས་པ་དེ་འདྲའི་གི་ཨ་ནི་ད་ལྟ་ཆེར་བཟུང་ཅིག་དངོས་སུ་ལག་བསྟར་བྱེད་མཁན་དེ་འདྲའི་ལ་འདྲ་འདི་ལོ་རྒྱུས་ཐོག་ལ་མང་པོ་བྱུང་ཚར་རེད་ལ་ད་ལྟ་ཡིན་པ་ཡིན་ན་ད་ང་ཚོ་བོད་ནང་ལ་དེ་གི་གནས་ཚུལ་དེ་བྱུང་དང་འབྱུང་བཞིན་པའི་གནས་སྟངས་དེ་འདྲ་ཞིག་ཡིན་པ་ཡིན་ཙང།

དོ་སྣང་མ་བྱས་པ་ཡིན་ན་མ་འོངས་པ་ན་ནི་བོད་ཀྱི་སྐད་ཡིག་སུས་བདག་པོ་རྒྱག་གི་རེད། དེ་ཡིན་པ་ཡིན་ཙང་ང་ཚོ་བོད་གཞོན་ཅིག་གི་ངོས་ནས་བཤད་པ་ཡིན་ན་སོ་སོའི་ནམ་ཞག་རྒྱུན་གཏན་ནི་ཅིག་བོད་པ་ཕན་ཚུན་སོ་སོའི་རོགས་པ་ཕན་ཚུན་ནི་དགའ་བོ་ཉེ་བོ་ག་རེ་ཡིན་པ་ཡིན་ན་སུ་ལ་ཐུག་པ་ཡིན་ན་བོད་པ་ནང་ཚུལ་ལ་ཡིན་གཅིག་མིན་གཅིག་བོད་སྐད་བཤད་ཡ། དེ་ཡང་བོད་སྐད་གཙང་མ་བཤད་ཡ། དེ་ག་ནང་བཞིན་གྱི་སོ་སོའི་སྤྱི་ཚོགས་འབྲེལ་མཐུད་ཀྱི་དྲ་རྒྱ་ངོ་དེབ་འདྲ་བོ་དང Instagram འདྲ་བོ་དང་ག་རེ་བེད་སྤྱོད་གཏོང་གི་ཡོད་པ་ཡིན་ན་ཚང་མ་གིས་དམིགས་བསལ་དུ་སོ་སོའི་བཟོ་ཡུལ་དྲ་རྒྱ་དེའི་ནང་ལོགས་ལ་གཅིག་སོ་སོའི་ས་ཆ་གཅིག་ལ་སོང་ཡང་ན་ཟ་ཁང་གཅིག་ལ་སོང་ཇ་འདྲ་བོ་འཐུང་ཆུ་འདྲ་བོ་འཐུང་ཡང་ན་གཅིག་ཁ་ལག་འདྲ་བོ་ཟ་པར་ག་འདྲ་རྒྱག་པ་ཡིན་ན་དེ་གང་ཐུབ་ཐུབ་ཅིག་བོད་ཡིག་གི་ཐོག་ནས་ནི་སོ་སོའི་ཚིག་ཉུང་ཉུང་ཉུང་ཉུང་འབྲི་ཐུབ་དགོས་ཡ་དེ་དཔེ་གལ་ཆེན་པོ་རེད་བཞག་ཡིན་དེ་གི་ཐོག་ལ་ཚང་མས་འབད་བརྩོན་བྱེད་དགོས་འདུག་ཟེར་ནས་བཤད་ཀྱི་ཡིན། ལགས་སོ་ད་ལྟ་གོང་ལ་གསལ་བོ་གསུངས་སོང་ད། རྒྱལ་ཁབ་ཅིག་ནང་བཞིན་གྱི་མི་རིགས་ཅིག་རྩ་མེད་བཟོ་དགོས་ཀྱི་ཡོད་ན་ཐོག་མར་དཔེར་ན་སྐད་ཡིག་དེ་རྩ་མེད་བཟོ་ཡ་ལ་ད། འབད་བརྩོན་རབ་དང་རིམ་པ་ཅིག་གནང་གི་ཡོད་རེད་ད་དེ་སྔ་ལོ་རྒྱུས་ནང་བལྟས་པ་ཡིན་ན་དེ་ལྟ་བུའི་གི་དཔེར་ན་གནས་ཚུལ་བྱུང་ཡོད་རེད། ད་ལྟའི་ཆར་རྒྱ་ནག་གཞུང་གི་ངོས་ནས་དེ་དེ་བཞིན་གྱི་ཅིག་ལས་འགུལ་རེད་དང་དེ་བཞིན་གྱི་ཡང་སྲིད་ཇུས་འདྲ་མིན་སྣ་ཚོགས་ཅིག་ལག་བསྟར་བྱས་པའི་ཐོག་ནས་བོད་ནང་དཔེར་ན་བོད་སྐད་རེད་དེ་ནང་བཞིན་གྱི་བོད་ཀྱི་སྐད་ཡིག་རིག་གཞུང་རྩ་མེད་གཏོང་ཡ་ལ་ད་ཁོ་རང་ཚོའི་ངོས་ནས་འབད་བརྩོན་རབ་དང་རིམ་པ་ཅིག་གནང་བསྡད་ཀྱི་ཡོད་རེད། ཁྱེད་རང་གིས་ཅིག་བསམ་བློ་བཏང་བ་ཡིན་ན་རྒྱ་ནག་གཞུང་གིས་རྐང་བཙུགས་ནས་ད་ཅིག་བོད་ནང་གི་སྐད་ཡིག་རེད་དེ་ནང་བཞིན་གྱི་ཡང་བོད་ཀྱི་བོད་ནང་ཅིག་སྐད་ཡིག་དང་འབྲེལ་བའི་ཐོག་ལ་ཕྱག་ལས་གནང་མཁན་མང་པོ་ཅིག་ལ་དཔེར་ན་ཅིག་བཙོན་འཇུག་བྱེད་ཡ་རེད་དེ་ནང་བཞིན་གྱི་ཡང་ཅིག་ཉེས་པ་མེད་པའི་ཐོག་ནས་ཡང་ཅིག་དཔེར་ན།

དཔེར་ན་ད་ལྟའི་དཔེར་ན་རྒྱ་ནག་གཞུང་གིས་ཅིག་སོ་སོའི་རྒྱལ་ཁབ་དེ་རྒྱལ་ཁབ་ཆེན་པོ་མི་རིགས་མང་པོ་ནི་རིག་གཞུང་སྣ་མང་དེ་འདྲ་ཡིན་པ་ཅིག་ཤེས་དགོས་རེད། དེ་ག་རེ་ཟེར་ན་དེ་འདྲ་ཅིག་ཤེས་པ་ལ་ཡང་ཏན་ཏན་དེ་ཡིན་པ་ལ་སྤོབས་པ་བྱེད་དགོས་རེད་ལ། དེ་འདྲ་ཅིག་ཡོང་ཡག་གི་ཐོག་ལ་ཡང་འབད་བརྩོན་བྱེད་དགོས་པ་མ་གཏོགས་པའི་ད་རིག་གནས་ཅིག་ག་རེ་ཟེར་ན་སྐད་ཡིག་ཅིག་ལྟ་གྲུབ་ཅིག་དེ་འདྲ་ཅིག་ནི་དཔེ་ཚང་མ་ཅིག་གཅིག་རྐྱང་ཅིག་བཟོས་རྒྱག་པ་ཡིན་ན་སྣ་མང་གི་དེ་འདྲའི་སྤྱི་ཚོགས་ཅིག་མེད་འགྲོ་བ་དང་གཅིག་དེ་དེ་རེད་གཉིས་པ་དེ་ཡིན་པ་ཡིན་ན། ང་ཚོ་བོད་ཀྱི་སྐད་ཡིག་གི་ངོ་བོའི་ཐོག་ལ་བཤད་པ་ཡིན་ན། ཅིག་ད་ང་ཚོ་ཅིག་བོད་པ་ཙམ་མ་ཡིན་པར་འཛམ་བུ་གླིང་གི་སྤྱི་ཚོགས་ཀྱི་ནང་ལོགས་ལ། ཕན་ཐོགས་རླབས་ཆེན་པོ་སྒྲུབ་ཐུབ་ཡག་གི། རིག་གཞུང་ཕྱུག་པོ་ཞིག་བོད་ཀྱི་ཡོད་པ་དེ་ད་དེ་རིང་ཁ་སང། འཛམ་བུ་གླིང་གི་ཤེས་ལྡན་པ་ཟེར་ན་རེད་ཆབ་སྲིད་མི་སྣ་ཟེར་ན་རེད་དེ་ག་ནང་བཞིན་གྱི་ཚན་རིག་པ་ཟེར་ན་རེད་ད་མང་པོ་ཅིག་གིས་གཅིག་གྱུར་ངོས་འཛིན་བྱེད་ཐུབ་ཡག་གི་གནས་སྟངས་དེ་འདྲ་ཅིག་ཡོད་རེད་བ་དེ་ཡིན་པ་ཡིན་ད་དེ་འདྲའི་གི་རིག་གཞུང་ཕྱུག་པོ་ཞིག་ཡོད་མཁན་གྱི་སྐད་ཡིག་དེ་རྩ་མེད་གཏོང་ནི་ག་རེ་བྱེད་ཡིན་ད།

ལག་བསྟར་ཡང་དག་པ་དང་དོན་འཁྱོལ་ཡང་དག་པ་ཞིག་འགྲོ་མི་ཐུབ་པ་དང་ལྷག་པར་དུ་ས་མ་འོངས་པ་ན་ཅིག་ཁ་བྲལ་འགྲོ་ས་རེད་བསམ་གཅིག་ད་ཞེད་སྣང་དེ་འདྲ་ཅིག་གི་ཐོག་ནས་ད་ཁོ་ཚོ་ནི་ང་ཚོ་བོད་ཀྱི་སྐད་ཡིག་དང་རིག་གཞུང་དང་ཅིག་འདི་གི་ཐད་ཆེད་དུ་གཉེར་ནས་ད་རྩ་མེད་བཟོ་གི་ཡོད་པའི་གནད་དོན་དེ་དེ་འདྲ་ཅིག་ཆགས་ཀྱི་ཡོད་འདུག་ཨ། དེ་གི་ནང་ནས་ཀྱང་ད་ལྷག་པར་དུ་བོད་ནང་སྒེར་གཅོད་གི་ཐོག་ལ་སྒེར་གཅོད་གི་བསམ་བློ་དང་ཅིག་སྲིད་དབང་གཅིག་སྡུད་དང་འདི་འདྲའི་ཐོག་ལ་ཤུགས་ཆེན་པོ་འགྲོ་ཚར་བའི་རྗེས་ལ

དེ་ལ་ཡང་དམིགས་བསལ་གྱི་ཉེན་ཁ་འདྲ་བོ་དང་གནད་འགག་འདྲ་བོ་དང་དེའི་དཀའ་ངལ་ཡོད་པ་སྐད་མཐོང་པོ་མར་ངོས་འཛིན་བྱེད་དགོས་མ་རེད་ཁོ་རང་སྐད་ཡིག་རིག་གཞུང་བདག་པོ་རྒྱབ་ཐུབ་ན་ཁོ་རང་འགྲིག་གི་ཡོད་རེད་དེ་རྩ་མེད་བཟོ་ཡག་གི་བསམ་ཚུལ་དང་ལྟ་ཚུལ་ཁོ་རང་དང་པོ་ནས་ཡོད་མ་རེད་བ་དེ་ཡིན་པ་ཡིན་ཙང་ད་སྒེར་གཅོད་ཀྱི་སྲིད་སྐྱོང་གི་ནང་ལོགས་ལ་འདི་ཡོང་བསྡད་དེ་གཙོ་བོ་ད་སོ་སོ་གི་དབང་ཆ་དང་སོ་སོ་གི་ཁེ་ཕན་དང། དེ་འདྲའི་ཐོག་ལ་དངངས་སྐྲག་དང་ཞེད་སྣང་ཆེ་མང་དྲག་ནས་ནི་ཉེན་ཁ་དེ་ཚོ་ཅིག་འདུག་བསམ་ཚེ་ཡོངས་སུ་རྫོགས་པ་རྩ་མེད་བཏང་བསྡད་ཡག་འདྲ་བོ་ཅིག་ད་ཁོ་ཚོའི་གཤིས་ཀ་ལ་ཡོང་གི་འདུག་བ་དེ་ཡིན་པ་ཡིན་ཙང། དོན་དག་བསྡོམས་བརྒྱབ་པ་ཡིན་ན་གོང་ལྟར་གནས་གཅིག་མ་འོངས་པའི་ཆབ་སྲིད་ཀྱི་འཛིན་སྐྱོང་དེ་གཅིག་གྱུར་གྱི་ཐོག་ལ་ཡོང་ཐུབ་ཡ་ཁག་པོ་ཆགས་ཡ་དང་དེ་འབྲེལ་གྱི་ཉེན་ཁ་ཅིག་མཐོང་གི་ཐོག་ནས་བྱེད་ཀྱི་ཡོད་རེད་བསམ་པར་དྲན་གྱི་ཡོད་ཡིན་པ་ཡིན་ནའང་ཉེན་ཁ་ལས་ཀྱང་ནི་བོད་མི་རིགས་ཀྱི་རིག་གཞུང་དང་སྐད་ཡིག་དེ་གསོན་ཉར་བྱེད་པ་ཡིན་ན་ཉེན་ཁ་ལས་ཀྱང་ཁེ་བཟང་ཆེ་ཡ་དང་ཁེ་ཕན་ཆེ་ཡ་ཡོད་པ་དེ་ད་འཛམ་གླིང་གི་ལོ་རྒྱུས་དང་དངོས་ཡོད་གནས་ཚུལ་གྱི་ཐོག་ནས། ད་ནི་ང་ཚོ་བདེན་དཔང་བྱེད་ཐབས་ཡོད་པའི་གནས་ཚུལ་ཅིག་ཆགས་ཀྱི་ཡོད་རེད་བསམ་གྱི་འདུག། ལགས་སོ་ཐུབ་བསྟན་རབ་བརྟན་ལགས། ད་ལྟ་གོང་གསུངས་སོང་ད་སྐད་ཡིག་ནི་ད་མི་རིགས་ཤིག་གི་བླ་སྲོག་ཆགས་བསྡད་ཀྱི་ཡོད་རེད། ད་ཁྱེད་རང་དཔེར་ན་དེ་སྔོན་བོད་ཀྱི་སྐད་ཡིག་ཞབས་ཞུ་ཁང་གི་ནང་ད་ཚོགས་གཙོའི་དཔེར་ན་ལས་ཡུན་ཐེངས་གསུམ་ཙམ་ཅིག་ཨ་ནི་བཞེས་མྱོང་ཡོད་རེད། ཁྱེད་རང་གིས་དཔེར་ན་ཅིག་ད།

ཨ་ནི་སྤྱི་ཚོགས་གཞན་གྱི་ནང་ལོགས་ལ་སོ་སོ་གི་ཤེས་བདེ་བའི་སྐད་ཡིག་དེ་བཀོལ་སྤྱོད་བྱེད་འོང་ས་གང་ཡང་མེད་དུས་ཙམ་པ་ལ་ད་རང་བཞིན་གྱི་སྤྱི་ཚོགས་ཀྱི་ཤུགས་རྐྱེན་ཅིག་གི་ཐོག་ནས་ཉི་མ་ཉི་མ་ལ་ཨ་ནི་སོ་སོ་བཀོལ་སྤྱོད་མེད་པའི་བཟོ་འདྲ་ཅིག་ཆགས་ཏེ་ཉམས་ཆག་འགྲོ་གི་ཡོད་པ་གཅིག་གནད་དོན་དེ་རེད་བསམ་གྱི་འདུག་གནད་དོན་གཉིས་པ་དེ། ག་རེ་ཟེར་ན་མང་ཚོགས་ཀྱི་སྟོབས་ཤུགས་ཀྱི་ཐོག་ནས་ཏན་ཏན་འདང་གི་མེད་པའི་དཀའ་ངལ་ཅིག་ཏན་ཏན་ཡོད་ས་རེད་ད་ང་རང་ལྡི་ལི་ལ་མཐོ་རིམ་སློབ་གྲྭ་ལ་འགྲོ་གི་རེད་ད་དེ་ལ་ཡིན་པ་ཡིན་ན་ཨ་ནི་འབྲིང་རིམ་ནས་ད་འབྲིང་རིམ་སློབ་གྲྭ་འདྲ་མི་འདྲ་ནས་ད་དེ་ལ་སློབ་ཕྲུག་དེ་འདྲ་ཡར་འཛུལ་ཞུགས་བྱེད་མཁན་ཡོང་གི་ཡོད་རེད་དེ་བྱེད་ཙམ་པ་ལ་ཐུག། ཁོ་རང་ཚོ་ལ་ང་ཚོས་ཅིག་ཞིབ་པ་ལྟ་བ་ཡིན་ན་གཅིག་གྱུར་གྱི་ཅིག་བསམ་བློ་གཏོང་སྟངས་ཟེར་ན་རེད། ཅིག་གོམས་གཤིས་ཟེར་ན་རེད་དེ་གཅིག་ཡོད་རེད་གཅིག་ནི་ཁོ་ཚོ་ཅིག་འགན་འཁུར་གྱི་བསམ་བློ་འདྲ་བོ་དང་དེ་འདྲའི་གང་ཡང་ཡོད་མ་རེད་མི་ཉོབ་ཏོ་ཚ་བོ་ཡོད་རེད། ཨ་ནི་ཅིག་རྩེད་མོ་རྩེ་ཡ་དང་ཅིག་བ་རེ་བ་རེ་ཟང་ངེ་ཟིང་ངེ་བྱེད་ཡ་དེ་ཁོ་ཚོ་ཤུགས་རྐྱེན་ཞེ་དྲག་ཡོད་རེད། ཅིག་མི་རིགས་དང་རྒྱལ་ཁབ་དང་མཐའ་ན་སོ་སོའི་མ་འོངས་པའི་སྒེར་གྱི་མི་ཚེ་གི་ཐོག་ལ་ཡིན་པ་ཡིན་ན་ཞེད་སྣང་དངངས་སྐྲག་དང་བསམ་བློ་འདྲ་བོ་དང་ཅིག་ག་རེ་ཅིག་ཡོད་མ་རེད།

སྐད་ཡིག་གི་སློབ་ཚན་དེ་འདྲའི་དུས་ཚོད་ཐུང་ཐུང་བསྒྲིགས་ཡོད་ད་དཔེར་ན་ངས་དཔེ་མཚོན་དུ་ཞུ་བ་ན་བེ་རི་རྒྱལ་སྲས་འདྲ་བོ་ཆ་བཞག་པ་ཡིན་ན། ཁོ་གི་བརྙན་ཐུང་སྟེང་དུ་ཏང་གི་དཔེ་མང་པོ་ཡོད་རེད་ད་དེ་ཏང་གི་ཚང་མ་ངའི་གྱོན་གྱི་ཡིན་ད་མིན་ད་མི་ཤེས་དེ་ཡིན་པ་ཡིན་ན་ཁོ་གི་གཅིག་རྣམ་པ་གསར་བ་ཐབས་ལམ་གསར་བ་སྙིང་རྗེ་མོ་འདྲ་བ་གཅིག་ཐོག་ནས་བྱེད་པ་ཡིན་ན་མི་དེ་ཚོ་ཁོ་རྩེད་མོའི་ཐོག་ནས་ཁོ་ལྟད་མོའི་ཐོག་ནས་ཁོ་ལྟ་ཉན་བྱེད་ཐུབ་ཀྱི་འདུག་བ་དེ་འདྲ་ཡིན་པ་ཡིན་ད་ད་དེ་འདྲའི་གི་སྤྱི་ཚོགས་གི་དཀའ་ངལ་མང་པོ་གཅིག་ཐོག་ནས་གྱོན་གྱི་ཚུལ་ག་རེ་ཟེར་ན་གཅིག་སྐད་ཡིག་ལ། ད་ངས་ཡང་འདི་བསམ་དགོས་ཡོད་མ་རེད་ད་ག་རེ་ཟེར་ན་ཁོ་ཚོ་གིས་གཅིག་བོད་ཀྱི་སྐད་ཡིག་དང་རིག་གཞུང་ལ་མ་དགའ་ནས་ཁོ་ཚོ་བོད་དུ་སྣང་མེད་བྱེད་ནས་གཡུག་རྒྱག་ཟེར་དེ་ནི་རྩ་བ་ཉིད་ནས་ངོས་འཛིན་མེད་གང་བོ་ཞིག་ན་ཁོ་རང་ཚོ་ལ་སྤྱིར་བཏང་གི་གཅིག་སོ་སོ་ལ་ང་མི་རིགས་ཀྱི་བོད་པ་ཡིན་གཅིག་ང་ལ་སྐད་ཡིག་གཅིག་དང་རིག་གཞུང་གཅིག་ཡོད་གཅིག་ང་རང་ཚོ་ལ་དཀའ་ངལ་ཞིག་ཡོད་བསམ་གི་སྤྱིར་བཏང་སྡོམ་གྱི་བསམ་བློའི་ནང་ལོགས་ལ་འདི་ཕྱིན་འདྲ་བོ་དེ་འདྲ་ཅིག་ཆགས་འདུག་བ་ཡིན་པ་ཡིན་ནའང་ད་དེ་ཚོ་མངོན་གསལ་དོད་པོ་དང་ཤུགས་ཆེན་པོ་དང་གཅིག་ཚོར་བ་དེ་ག་དུས་ན་དེའི་ཚོར་བ་དེ་རྣོན་པོ་མེད་བདེ་བ་འདྲ་བོ་གནས་སྟངས་དེ་འདྲ་ཅིག་ཐོག་ནས་ཡོང་གི་ཡོད་པ་ཡིན་ས་ཏན་ཏན་ད་སྤྱི་ཚོགས་ཀྱི་ཤུགས་རྐྱེན་དང་སོ་སོ་གྱི་ཤུགས་རྐྱེན་གྱི་ཐོག་ནས་མ་འདོང་བ་ཏན་ཏན་ཡིན་ས་རེད་བསམ་བསམ་བློ་ཅིག་དྲན་གྱི་འདུག། ལགས་སོ། ད་བོད་ནང་གི་གཞོན་སྐྱེས་དང་བཙན་བྱོལ་ནང་གི་གཞོན་སྐྱེས་གཉིས་བར་གཅིག་འདྲེས་གཅིག་བསྡུར་བ་ཡིན་ན། ད་བོད་ནང་གི་བོད་ཡིག་གཞོན་སྐྱེས་ཚོའི་ངོས་ནས་བོད་ཡིག་ལ་གཅིག་གཅིག་སྦྱང་བརྩོན་གནང་སྟངས་རེད་དེ་ནང་བཞིན་གྱིས་ཡང་བོད་ཡིག་བཀོལ་སྤྱོད་བྱེད་སྟངས་རེད། དེ་ཚོ་དེ་ཚོའི་གི་དཔེར་ན་གཅིག་ཁྱད་པར་རེད། བཙན་བྱོལ་ནང་གི་དཔེར་ན་གཅིག་ད་གཞོན་སྐྱེས་ཚོའི་ངོས་ནས་བོད་ཡིག་བཀོལ་སྤྱོད་བྱེད་སྟངས་དང་དེ་ཚོའི་བར་ལ་ཁྱད་པར་གཙོ་བོ་དེ་ག་པར་གཟིགས་ཀྱི་ཡོད་ན་ཡང་ཁོར་ཡུག་མ་འདྲ་བ་རེ་གཅིག་ཡོད་པའི་རྒྱུ་མཚན་བརྟེན་བྱས་ཡིན་ན་ག་འདྲས་ཡིན་ན། རེད་ད་བོད་ནང་ལ་སྤྱིར་བཏང་གི་ཆ་བཞག་པ་ཡིན་ན་ད་ང་ཚོ་གི་བོད་པ་གི་བརྒྱ་ཆ་འདྲ་ཆ་བཞག་པ་ན་ད་ཧ་ལམ་བརྒྱ་ཆ་དགུ་བཅུ་སྐོར་གྱི་འདྲ་བ་ཅིག་བོད་ནང་ལ་བཞུགས་བསྡད་ཡོད་རེད་བ། ནི་ད་བོད་ཀྱི་བོད་པའི་ཅིག་ས་ཆ་ཕ་གི་རེད་ལུང་པ་ཕ་གི་རེད་སོ་སོ་གི་ལུང་པ་རེད། ཅིག་ག་རེ་སྐྱེས་ན་མིན་ན་གང་ལྟར་སོ་སོའི་ཕ་ས་ཕ་ཡུལ་དེ་ཡིན་པ་ཡིན་ཙང། ནི་ད་རྒྱུ་རྐྱེན་དེ་འདྲ་ཅིག་ཐོག་ནས་ཡིན་པ་ཡིན་ན་ཡང་ག་རེ་ཟེར་ན་ཕ་གི་ལ་ཅིག་ཡག་ག་དང་ཕ་གི་ལ་ཤུགས་ཆེ་བ་དང་དེ་ཡོད་དགོས་ངེས་ཅན་ཅིག་འདྲ་བ་ཅིག་དངོས་གནས་དྲང་གནས་ཆགས་བསྡད་ཀྱི་ཡོད་རེད། ཡིན་པ་ཡིན་ནའང་ད་བོད་པ་རྒྱ་ཆེའི་མི་མང་ལ་འདས་པའི་ལོ་དྲུག་ཅུ་ལྷག་ཅིག་གི་ནང་ལོགས་ལ་ད་རྒྱ་ནག་གཞུང་གི་འཇམ་རྩུབ་སྲིད་ཇུས་སྣ་ཚོགས་པ་ཅིག་གི་ཐོག་ནས་དཀའ་ངལ་རབ་དང་རིམ་པ་སྤྲད་ཡོད་རེད་དེ་ཡིན་པ་ཡིན་ནའང་ད་དུས་ད་ལྟ་ཡིན་པ་ཡིན་ནའང་སོ་སོ་གི་གང་ཐུབ་ཅི་ཐུབ་ད་ཅིག་གོ་སྐབས་ནམ་བྱུང་ཁོར་ཡུག་ནམ་བྱུང་སྐབས་དང་དུས་ནམ་ཞིག་ལ་གང་ཐུབ་ཅི་ཐུབ་ཀྱིས་འབད་བརྩོན་ཤུགས་ཆེན་པོ་ཅིག་བྱེད་ཀྱི་ཡོད་པ་དེ་ད་ང་ཚོའི་སྲིད་སྟེགས་ལས་མཐོང་བའི་གནས་ཚུལ་རེད།

བཙན་བྱོལ་ནང་ཡོད་པའི་ད་ཅིག་བོད་པའི་སློབ་གྲྭ་ཁག་གི་བོད་ཡིག་དགེ་རྒན་ཚོས་ད་སློབ་ཁྲིད་གནང་པའི་སྐབས་སུ་ད་ཅིག་སློབ་ཁྲིད་གནང་སྟངས་འདི་ཡང་ཅིག་སྲོལ་རྒྱུན་གྱི་ལམ་ནས་ཅིག་འགྲོ་སྲིད་ཀྱི་རེད། ཡང་མཚམས་མཚམས་དཔེར་ན་དགེ་རྒན་སློབ་ཁྲིད་གནང་སྟངས་འདི་ཚོ་དཔེ་ཅིག་ཉོབ་ཏོ་ཡོད་པའི་རྒྱུ་མཚན་བརྟེན་བྱས་ད་སློབ་ཕྲུག་ཚོའི་ངོས་ནས་ད་དབྱིངས་མེད་ལབ་ནས་དེ་འདྲས་ཅིག་བཤད་སྲོལ་ཡོད་རེད་ད་འདི་དངོས་གནས་རང་རེད་རེད་བ། ད་ད་ཅིག་གོང་གི་ཁྱེད་རང་གིས་གསུངས་སོང་ད་ཅིག་ང་ཚོ་སློབ་ཁྲིད་འདི་ཡང་ཅིག་གསར་གཏོད་ཀྱི་རྣམ་པའི་ཐོག་ནས་རེད་ཡང་ཅིག་སློབ་ཕྲུག་གི་ཁམས་དང་མོས་པ་ལ་དཔག་པའི་ཅིག་དགའ་སྣང་བསྐྲུན་བྱས་ད་ཅིག་ཁོར་ཡུག་ཅིག་དགའ་སྣང་གི་ཁོར་ཡུག་ཅིག་བསྐྲུན་བྱས་སློབ་ཁྲིད་བྱེད་པ་ཡིན་ན་ནུས་པ་ཆེ་བ་ཐོན་གྱི་ཡོད་པ་ཅིག་ད་གསལ་པོ་རེད་ཤག་དེ་ཡིན་ན་སློབ་ཕྲུག་ཁོ་རང་ཚོས་ནི་དེ་ལ་དགའ་བོ་ཞེ་པོ་ཞིག་གནང་གི་འདུག་བ། ཁྱེད་རང་གིས་ཅིག་དགོངས་པ་བཞེས་པ་ཡིན་ན་ད་བོད་ཡིག་དགེ་རྒན་ཚོའི་ངོས་ནས་དཔེར་ན་སློབ་ཁྲིད་གནང་སྟངས་དེས་ཅིག་སློབ་ཕྲུག་ཚང་མའི་ཅིག་ཁམས་དང་མོས་པ་ལ་ཅིག་དཔག་པའི་ཀྱི་ཡང་དགའ་སྣང་གི་ཁོར་ཡུག་བསྐྲུན་རྒྱུ་ག་འདྲ་རུ་བསྐྲུན་དགོས་སྐོར་གོ་དགོས་ན།

དེ་གཅིག་བསམ་པ་ལ། དེ་འདྲས་ཀྱི་གཅིག་ཐབས་ལམ་དེ་ཚོ་བེད་སྤྱོད་གཏོང་ན་དཔེ་སྙིང་རྗེ་མོ་ཡོད་ས་རེད་བསམ་གྱི་འདུག་ད་དཔེར་ན་ང་ཚོ་གི་དཔེར་ན་བོད་ཀྱི་གཅིག་ད་ང་ཚོས་སྐད་ཡིག་འདི་ཚོ་མ་ཟ་བའི་སྐབས་ལ་དཔེར་ན་ང་ཚོ་གཅིག་བྱེད་སྒྲ་འབྲེལ་སྒྲ་གཅིག་རེད་དེའི་འོག་ལ་གཅིག་སྦྱར་དགོས་ཚུལ་ཐུགས་ཀྱི་ནག་ཙོང་ཙོང་དེ་ནི་དེ་འགྲེལ་བཤད་བརྒྱབ་བསྡད་པ་ཙམ་མ་ཡིན་པ་གཅིག་དེ་ཁོ་རང་སྤུ་གུ་ཁོ་རང་ལ་ལག་ལེན་གྱི་ཐོག་ནས་ག་དུས་ག་དུས་འདི་འདྲའི་ནང་ལ་གར་གར་བྱས་ཡ་འདུག་དེ་ནང་བཞིན་ཡང་བརྙན་ཐུང་འདྲ་བོ་དག་གཅིག་དེ་འདྲའི་ཡང

ཉེས་དམིགས་ཐོག་ནས་དུ་གཅིག་སློབ་ཕྲུག་སོ་སོའི་ཕྲུ་གུ་ལ་མ་གཅིག་སྤྲད་ཁོ་རང་ཚོ་ལ་ད་བརྙན་ཐུང་དེ་འདྲ་སྟོན་ད་འདི་ན་དཔེ་དགོས་ངེས་དེ་འདྲ་ཡོད་རེད་ད་ཡིན་ན་དེ་ཚོ་མང་ཆེ་གཅིག་དུ་སྤྲད་དེ་དུས་ཙམ་པ་དགོས་ངེས་དེ་ཚོ་དཔེ་ན་རྒྱ་གར་གྱི་སྐད་ཐོག་ནས་རེད་ཡང་དབྱིན་ཇིའི་སྐད་ཐོག་ནས་དེ་འདྲས་གཅིག་ཆགས་བསྡད་ཀྱི་ཡོད་དུས་ཙམ་པ་ཁོ་རང་ཚོ་འདི་ལྟས་འདི་གི་བག་ཆགས་ཤུགས་ཆེན་པོ་ཞིག་བཞག་རྗེས་སློབ་ཕྲུག་ཕན་ཚུན་ཕྲུ་གུ་ཕན་ཚུན་ཕ་ཚོས་ནང་ཁུལ་སྐད་ཆ་བཤད་པའི་སྐབས་སུ་ཧིན་དིའི་སྐད་རྒྱག་ཡ་རེད་དབྱིན་ཇིའི་སྐད་རྒྱག་བྱས་གཅིག་བོད་སྐད་རྒྱག་ཡ་དེ་ལས་ཁག་པོ་ཆགས་ཀྱི་འདུག་བ་དེ་འདྲས་ད་མང་ཡང་སེ་ཡང་སེ་ཡོང་བསྡད་ཀྱི་འདུག་ད་དེའི་ཁྱེད་རང་གི་བསམ་བློ་ཞིག་བཏང་བ་ན་ད་ཅིག་དེའི་གནང་ཕྱོགས་དེ་འགྲིག་གི་ཡོད་ན་ཡང་དེའི་ཐོག་ནས་ཡང་ཅིག་ཕྲུ་གུ་དཔེར་ན་སེམས་ཁམས་ལ་ཆུང་དུས་ནས་ཁོ་རེ་ད་ཅིག་སྐད་ཡིག་གི་བག་ཆགས་དེ་ཅིག་ཅིག་བོད་མི་ཟེར་བོད་བོད་ཀྱི་སྐད་ཡིག་རེད་ད་དེ་ཚོ་གི་བག་ཆགས་དེ་འགོག་ཐབས་ལ་ཅིག་བཀའ་སློབ་རེ་གནང་དགོས་ན་ག་འདྲས་ཡིན་ན། རེད་རེད་ད་དེའི་འཕྲོས་པ་དེ་ལ་ངའི་བསམ་འཆར་ག་རེ་ཡོད་ཟེར་ན། སྤྱིར་བཏང་གི་སྟེང་ན་ང་ཚོ་ད་དུས་རབས་ཀྱི་ཁ་ཕྱོགས་ཁོ་རང་ཅིག་ད་ཕྲན་ད་འཕྲུལ་ལུགས་ད་འཕྲུལ་རིག་ལྟ་ཡུལ་དུ་ཡོང་པ་ཡིན་ན་ཧ་ཅང་གི་སྟབས་བདེ་བོ་འདི་འདྲི་ཅིག་ད་དུས་རབས་དེ་འདི་འདྲི་ཅིག་ཐོག་ནས་འཕོ་འགྱུར་འགྲོ་གི་ཡོད་པ་ཡིན་ཙང་མ་འོངས་པར་འདི་ཤུགས་ཆེ་རུ་འགྲོ་ཡ་མ་གཏོགས་པའི་འདི་ཤུགས་ཆུང་རུ་འགྲོ་ཡ་མ་ཡིན་པ་ཡིན་ད། ཨ་ནི་སྤུ་གུ་དེ་ཚོ་གི་ཅིག་འཕྲུལ་ཆས་དེ་ད་ཅིག་ལག་ཐོག་ཁ་པར་དང་ཀོང་སྒྲ་གློག་ཀླད་དང་ཅིག་ག་རེ་ཡིན་པ་འདི་ཚོ་དང་ཁ་བྲལ་ཟེར་ཡ་དེ་ཁག་པོ་ཞེ་དྲག་རེད་ལ། དེ་ངས་ཁ་བྲལ་ཡ་ཅིག་ཡོད་ཡོད་མ་རེད་བསམ་གི་འདུག་ག་རེ་ཟེར་ན་ཁོ་ཚོ་ག་ཚད་ཐུབ་ཐུབ་ཀྱི་འདི་ནང་ལ་སྦྱོང་བརྡར་དོད་པོ་ཆགས་པ་ཡིན་ན་མ་འོངས་པ་ན། དུས་རབས་འདི་འདིའི་ནང་ལ་འགྲོ་རྒྱུ་ཡིན་པ་ཡིན་ཙང་ཨ་ནི་ཁོ་རང་ཚོ་ཡིན་པ་ཡིན་ནའང་དེའི་ཐོག་ལ་བྱང་ཆ་དོད་པོ་དང་གོམས་གཤིས་གོམས་པོ་ཆགས་ཡག་གི་དེའི་ཐོག་ལ་ཏན་ཏན་ཕན་ཐོགས་ཡོད་ཀྱི་རེད་བསམ་གྱི་འདུག་ཡིན་པ་ཡིན་ནའང་ད་འདིའི་ནང་ལ་ལ་དྲུང་མུ་གྱི་ནང་ང་ཚོ་བོད་པ་རང་ངོས་ནས་ད་ཅིག་སྟོང་ཆ་ཆེན་པོ་གཅིག་ཡོད་པ་དེ་བརྒྱ་ཆ་བརྒྱ་ནས་བརྒྱ་རེད་ད་དཔེར་ན་ང་ཚོ་གི་སྤུ་གུ་དེ་ཚོ་ལ་སྣང་བ་འགྲོ་ཡག་གི་ཡིན་མཐོང་ཆོས་ཚ་བོ་འདྲ་བོ་གཅིག་སྤུ་གུ་དེ་ཚོ་ལ་ག་རེ་ག་རེ་དགའ་གི་ཡོད་རེད་ད་ཁོ་ཚོ་གཙོ་བོ་ག་རེ་ལྟ་གི་ཡོད་རེད་ཨ་ནི་དེའི་གཅིག་མཐུན་རྐྱེན་འདྲ་བོ་དེ་ད་ཧ་ལམ་མེད་པ་འགྲོ་གི་རེད་ད་ཙི་ཙི་ཙི་ཙི་ཡོད་ཡོད་པ་ཡིན་ནའང་ཡང

སྙིང་རྗེ་མོ་དེ་འདྲའི། དབྱིན་ཇི་གི་འཁྲབ་རྒྱག་དེ་དེ་འདྲའི་ང་ཚོ་བོད་སྐད་ཡིག་ཚུར་བསྒྱུར་ནས་ཨ་ནི་ཐུང་ཐུང་ཐུང་ཐུང་དེ་འདྲའི་ག་རེ་ག་རེ་བཟོ་ཡ་འདུག་ད་དེ་གི་ཐོག་ལ་ང་ཚོ་ཏན་ཏན་གྲ་སྒྲིག་བྱེད་དགོས་ཡ་སོང་བསམ་བློ་གཏོང་དགོས་ཡ་སོང་དེ་གི་ཐོག་ལ། ད་དེ་ནས་དེང་སང YouTube བཟོ་མཁན་མང་པོ་འདུག་ཆོས་ཉན་བཟོ་མཁན་མང་པོ་འདུག་དེ་ཚོ་གི་ཡིན་པ་ཡིན་ན་འདི་འདྲའི་གི་ཐོག་ལ་མང་པོ་བྱེད་པ་ཡིན་ན་སོ་སོ་ལ་ཡང་རྒྱབ་སྐྱོར་མང་པོ་ཐོབ་ཡ། ཨ་ནི་སོ་སོ་ལ་ད་ག་རེ་ཟེར་གི་རྗེས་འབྲང་པ་མང་པོ་རག་ཡ་སོ་སོ་ལ།

རེད་རེད་ད་ཏན་ཏན་རེད་ག་རེ་ཟེར་ན་ང་ཚོ་གི་སྤྱི་ཚོགས་ནང་དུ་སྐད་ཡིག་ཅིག་བེད་སྤྱོད་གཏོང་པའི་སྐབས་ལ་དབྱིན་ཇི་ཡིན་ན་ཁོ་རང་དབྱིན་ཇི་གཙང་མ་བེད་སྤྱོད་གཏོང་ཐུབ་ཡ་དེ་ནས་ང་ཚོ་བོད་ཡིག་འདྲ་བོ་བེད་སྤྱོད་གཏོང་བ་ན་བོད་སྐད་འདྲ་བོ་བཤད་པ་ན་ཁོ་རང་བོད་སྐད་གཙང་མ་བེད་སྤྱོད་གཏོང་ཐུབ་ཡ་དེ་ཚོ་དཔེ་གལ་ཆེན་པོ་ཡིན་ས་རེད། ལྷག་པར་དུ་ག་རེ་ཟེར་ན་ད་སྤུ་གུ་ཆུང་ཆུང་ད་ཅིག་གཞོན་སྐྱེས་དེ་ཚོ་ཁོ་འཚར་ལོངས་བྱུང་བཞིན་པ་ཡིན་པ་ཡིན་ཙང་སོ་སོ་གི་ཀླད་པ་དེ་ཡང་སྨིན་བཞིན་པ་ཡིན་པ་ཡིན་ཙང་སྐབས་དེ་དུས་སོ་སོ་ལ་སྤྱི་ཚོགས་ཀྱི་སྣང་ཚུལ་ད་ཅིག་ཅིག་གནས་ཚུལ་འདྲ་བ་ག་རེ་བྱུང་བ་ཡིན་ན་དེ་ཡིས་སོ་སོ་ལ་ཤུགས་རྐྱེན་འདྲ་བོ་དང་བག་ཆགས་འདྲ་བོ་དང་ཤུགས་ཆེན་པོ་ཞེ་དྲག་ཡོང་གི་ཡོད་ས་རེད། དེ་ཡིན་པ་ཡིན་ཙང་ཅིག་ང་ཚོས་ག་རེ་ཟེར་དགོས་རེད་ད་ཅིག་བཙན་བྱོལ་ནང་ནས་ཅིག་གཞས་པ་གཞས་མ། ད་ཅིག་སྒྱུ་རྩལ་པ་ཅིག་ལྟད་མོ་འཁྲབ་མཁན་ཅིག་ག་རེ་ཡིན་པ་ཡིན་ན་ད་སོ་སོའི་དབྱིན་སྐད་རང་གི་ཐོག་ལ་གཏོང་ན་ཁོ་རང་ལོགས་ཀ་ཅིག་རེད་མ་གཏོགས་སྤྱིར་བཏང་གི་བོད་སྐད་གཏོང་བ་ཡིན་ན་བོད་སྐད་གཙང་མ་ཅིག་ཐོག་ནས་གཏོང་ཐུབ་དགོས་ཡ་དཔེ་གལ་ཆེན་པོ། དེ་གཅིག་རེད་ཤག་གཉིས་པ་དེ་དཔེར་ན་ང་ཚོར་སྣང་ག་རེ་བྱུང་ཟེར་ན།

ཁམས་སྡེ་དགེའི་ནང་ལ་ཆུ་མཛོད་གསར་རྒྱག་གི་ལས་གཞིར་ཞི་བའི་ངོ་རྒོལ་བྱེད་མཁན་བོད་མིའི་ཐོག་རྒྱ་ནག་གཞུང་གིས་དྲག་གནོན་བྱས་ཏེ་བོད་མི་ཆིག་སྟོང་ལྷག་བཀག་སྐྱིལ་བྱས་པར་སྐྱོན་བརྗོད་ཀྱི་གསར་འགོད་བསྒྲགས་གཏམ་ཞིག་དེ་རིང་ཚོགས་ཆེན་གྱི་ཉིན་མཐའ་མའི་ཉིན་སྤེལ་གནང་འདུག། ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱིས་རྒྱ་ནག་གཞུང་ལ་འབོད་སྐུལ་གནང་བཞག། ཁམས་སྡེ་དགེ་དབོན་པོའི་དགོན་གྲོང་མི་མང་ཕོན་ཆེན་པོ་འཛིན་བཟུང་བྱས་པའི་གནད་དོན་གྱི་ཐད་ཁེ་ན་ཌའི་ཕྱི་སྲིད་ལས་ཁུངས་ཀྱི་མགྲིན་ཚབ་པ། ཇི་ནི་ཝི་ཊེམ་བྷི་ལེ་ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་དྲི་བར་ཕྱི་ཟླ་གཉིས་པའི་ཚེས་ཉེར་གསུམ་གྱི་དགོང་མོ་ཡིག་ཐོག་ནས་ལན་འདེབས་གསལ་བཤད་གནང་བའི་ནང། བོད་མི་འཇུ་བཟུང་དོ་དམ་བྱས་པའི་ཐད་ཐུགས་འཚབ་ཧ་ཅང་ཆེན་པོ་ཡོད་པ་དང། ཁེ་ན་ཌའི་གཞུང་གིས་སྡེ་དགེ་དབོན་པོའི་གནས་སྟངས་ཀྱི་ཐད་ལ་ལྟ་ཞིབ་ནན་པོ་གནང་བཞིན་ཡོད་པ་གསུངས་ཤིང། ཁེ་ན་ཌའི་གཞུང་གིས་རྒྱ་ནག་གི་དཔོན་རིགས་ལ་སྨྲ་བརྗོད་རང་དབང་དང་འདུ་འཛོམས་ཀྱི་རང་དབང། བེད་སྤྱོད་བྱེད་མཁན་བོད་མི་དོ་དམ་འཛིན་བཟུང་བྱས་པ་རྣམས་འཕྲལ་དུ་གློད་གྲོལ་གཏོང་དགོས་པའི་འབོད་སྐུལ་གནང་གི་ཡོད་ཅེས་འདི་ག་རླུང་འཕྲིན་ཁང་ལ་གསལ་བཤད་གནང་བྱུང། ཨ་མི་རི་ཀའི་དམངས་གཙོ་ཚོགས་པ་དང་སྤྱི་མཐུན་ཚོགས་པ་གཉིས་ལ་ཆབ་སྲིད་ཀྱི་བཞེངས་ཕྱོགས་མི་འདྲ་བ་ཡོད་ཀྱང་རྒྱ་ནག་ཐོག་འཛིན་པའི་དཔལ་འབྱོར་སྲིད་ཇུས་ནི་གཟབ་ནན་གྱི་སྒོ་ནས་མཁྲེགས་སུ་གཏོང་སྲིད་པ་དཔལ་འབྱོར་དཔྱད་ཞིབ་པས་གསུངས་བཞག